སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཕེབས་སྐབས་བཀའ་བསྩལ་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་གཙང་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱ་གལ་ཆེ་བར ྋགོང་ས་མཆོག་གིས་བལ་ཡུལ་གློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་སྟེང་བཀའ་ཡིག་བསྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་དུ། བོད་སྐྱོར་ལས་བྱེད་པ་དང། ལས་བྱེད་ལས་བཟོ་བ་ཚོར་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་འགོ་བཙུགས་པའི་གནས་ཚུལ་ཐོན་པ་དེ་ནི། རྒྱ་རིགས་ཚོར་བོད་ཡིག་སློབ་སྟེ། རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་མང་ཚོགས་ཀྱི་བསམ་བློའི་ནང། རྒྱ་ནག་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་ཏུ་གཏོང་ཐུབ་པའི་དམིགས་ཡུལ་ཞིག་དང། གཞི་རིམ་བོད་མི་དམངས་ཀྱི་ཐོག་ལ་ཐད་ཀར་སྟངས་འཛིན་བྱ་རྒྱུའི་ཆེད་དམིགས་པའི་སྲིད་ཇུས་དུ་ངོས་འཛིན་གནང་གི་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ནས་སིང་ག་པུར་གྱི་མི་སེར་ཡིན་པ་ནང་པའི་བཙུན་མ་ཨ་ནི་ཅཱ་ལགས་ལོ་ངོ་བཅུ་ལྷག་རིང་ལ་རྒྱ་གར་བཞུགས་སྒར་རྡ་རམ་ས་ལའི་རིགས་ལམ་སློབ་གཉེར་ཁང་ནང་ནང་ཆོས་སློབ་གཉེར་གནང་བཞིན་ཡོད་པའི་སྐོར་ཁོང་ལ་གནད་འདྲི་ཞུས་པ་ཞིག་དང།
མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་གྱི་གནས་བཤད་སྐོར་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་སྙན་སྒྲོན་མ་ཞུས་གོང་ཐོག་མ་དེ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྨོན་ལམ་རྒྱག་རྒྱུ་གལ་ཆེ་ཡང་གཙོ་བོ་དེ། སོ་སོའི་སེམས། བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་པ། སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཕེབས་སྐབས་བཀའ་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་ཁུལ་དེར་ཟླ་བ་གཅིག་ལྷག་གི་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་མ་ཟད་འདི་ཚེས་བཅོ་བརྒྱད་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཏེ། སྨོན་ལམ་རྒྱག་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་སེམས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་འདུག། ཞེས་དུས་ཚོད་ལ་ཡར་སྨོན་ལམ་རྒྱས་པ།

དུགས་བྱས་ནས་ཁོ། ཚེ་རབས་ལས་ཚེ་རབས་སྟོན་པའི་རྗེས་འབྲང་རྣལ་མ་ཞིག་ཐོག་ནས། ཨ་ནི། འགྲོ་བ་མི་གཙོ་བོར་གྱུར་པའི་མཐའ་ཡས་པའི་སེམས་ཅན་མཐའ་དག་གི་དོན་དག་ལ་ཡང་ཕན་ཐོགས་བྱེད་ཐུབ་ཡ་གཅིག་གིས། ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡང། ཨ་ནི། འགྲོ་བའི་དོན་བྱེད་ཐུབ་ཡ་གཅིག་གི་སྨོན་ལམ་རྒྱག་གི་ཡོད་ལ། སྨོན་ལམ་འདི་ཨེ་ནས་གནས་ཁྱད་པར་ཅན་འདི་འདྲའི་ལ་ཡ་སྨོན་ལམ་རྒྱག་དུས་སྨོན་ལམ་འདི་འགྲུབ་ཡག་ལ་ཏན་ཏན་རྒྱུ་རྐྱེན་ཞིག་ཡོད་རེད་ཨེ་ནས་ཚང་མ་ལོག་ལ་ཐུགས་རྗེ་ཆེ་ཞུ་ཡག་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཟླ་བ་གཅིག་ལྷག་བཞུགས་པའི་རིང་དེར་ཆོས་འབྲེལ་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་ཁྲོད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་ཉིན་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་ཡོད་པ་དང་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་དཔལ་མགོན་འཕགས་པ་མགོན་པོ་ཀླུ་སྒྲུབ་མཆོག་གིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་མཛད་ཡོད་ཅིང།

གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རིང་མིན་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་དུས་བཀག་བསྐྱར་ཞིབ་གནང་གི་ཡོད་པ་ལྟར་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི Marco Rubio དང Tim Kaine། Jeff Merkley། Marsha Blackburn བཅས་ནས་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ལ་རེ་སྐུལ་ཕྱག་བྲིས་ཤིག་ཕུལ་ཡོད་པ་རེད། ཕྱག་བྲིས་དེའི་ནང། གཟའ་འཁོར་རྗེས་མར་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་དུས་བཀག་བསྐྱར་ཞིབ་གནང་བའི་སྐབས། ཨ་རི་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཞིག་ཡིན་པའི་ཆ་ནས་རྒྱ་ནག་གཞུང་གིས་ཨ་རིའི་མི་སེར་གང་བྱུང་དུ་བཀག་ཉར་བྱས་པ་དང་དེ་བཞིན་བོད་དང་ཤར་ཐུར་ཀི་སི་ཐན། ཧོང་ཀོང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱི་ཐོག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་གཏོང་བཞིན་པའི་གནས་སྟངས་ཐད་དྲི་རྩད་བྱེད་དགོས་པའི་འབོད་སྐུལ་གནང་འདུག་འབོད་སྐུལ་ཕྱག་བྲིས་དེའི་ནང་བོད་སྐོར་དམིགས་བཀར་དོན་ཚན་ཟུར་དབྱེ་ཐོག་བཀོད་དོན། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དང་དེ་བཞིན་བོད་མི་འདུས་སྡོད་ཀྱི་ས་ཁུལ་ཁག་ཏུ་འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་བོད་ཀྱི་ལོ་རྒྱུས་དང་རིག་གནས་རྩ་མེད་གཏོང་ཐབས་ཀྱི་སྲིད་བྱུས་རབ་དང་རིམ་པ་ལག་བསྟར་བྱས་དང་བྱེད་མུས་ཡིན་པ་དང་ལྷག་པར་ཉེ་ཆར་རྒྱ་ནག་གཞུང་གིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ལ་དབྱིན་སྐད་དུ Tibet ཞེས་འབོད་ཀྱི་ཡོད་པ་དེ་ཡང་ད་ཆ Xizang ཞེས་རྒྱ་སྐད་ཐ་སྙད་དུ་བསྒྱུར་ཐབས་ཀྱི་དྲིལ་བསྒྲགས་དང།

བོད་ཀྱི་བླ་སྤྲུལ་ཡང་སྲིད་ཀྱི་གནད་དོན་ཐེ་བའི་གནད་དོན་ཁག་གི་ཐད་གླེང་སློང་བྱས་ཡོད་པར་ར་སྤྲོད་བྱུང་བ་གསུངས་ཤིང། འོན་ཀྱང་རྒྱ་ནག་གཞུང་གིས་རྒྱུན་གཏན་ནས་ལན་འདེབས་བྱེད་སྟངས་ལ་གཞིགས་ན་ལན་འདེབས་འདོད་པ་ཚིམ་པ་ཞིག་ཡོང་རེ་གཟིགས་ཀྱི་མི་འདུག་ཅེས་གསུངས་བྱུང། གཞན་ཡང་རྒྱ་ནག་གཞུང་གིས་བོད་ཀྱི་ཆོས་ཕྱོགས་ཀྱི་དབུ་ཁྲིད་དང་བོད་མི་དོན་གཉེར་ཅན་ཚོས་རང་མི་རིགས་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱས་པ་ཙམ་ལ་ཡང་ཁྲིམས་འགལ་དུ་བརྩིས་ནས་འཛིན་བཟུང་བཙོན་འཇུག་བྱེད་ཀྱི་ཡོད་པ་ཐེར་འདོན་གནང་བའི་ཁོངས་སུ་ད་ལྟ་རྒྱ་ནག་གི་བཙོན་འཇུག་འོག་ཡོད་པ་གངས་སྐྱེས་སྒྲུབ་པ་སྐྱབས་ལགས་དང་རོང་བོ་གངས་དཀར་ལགས་དེ་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་མཆོག་བཅས་སོགས་མིང་འདོན་གནང་འདུག་ཨ་རིའི་གཞུང་གི་ངོས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་འབྲེལ་ཡོད་རྒྱ་ནག་གི་དཔོན་རིགས་ཁག་ཅིག་ལ་བཀག་སྡོམ་ཉེས་ཆད་བཅད་ཡོད་པ་རེད།
འཛམ་གླིང་ནང་གི་ས་ཕྱོགས་གང་ས་ནས་བོད་དོན་རྒྱབ་སྐྱོར་བ་སྟོང་ཕྲག་བདུན་ལྷག་གིས་དབྱིན་ཇི་གཞུང་གཙོས་པའི་ཕྱིའི་རྒྱལ་ཁབ་ཁག་གི་གཞུང་གི་སྐུ་ཚབ་ལ་ཞུ་སྐུལ་བྱས་པ་བརྒྱུད། གཟའ་འཁོར་རྗེས་མར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་གནང་སྐབས་ངེས་པར་དུ་བོད་ཀྱི་གནད་དོན་ཐོག་དྲི་རྩད་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་འདུག། དེ་ཡང་དབྱིན་ཡུལ་དུ་ཡོད་པའི་བོད་རང་དབང་ཚོགས་པའི་ཞུ་གཏུག་འགན་འཁུར་བ་བསྟན་འཛིན་ཀུན་དགའ་ལགས་ཀྱིས་སྤྱི་ཚོགས་དྲ་ལམ། X། ཐོག་ལ་བཞག་པའི་བརྙན་ཐུང་ནང་བསྡུས་བརྗོད་གནང་དོན་ལ། དེ་རིང་དབྱིན་ཇིའི་ཕྱི་སྲིད་ལྷན་ཁང་དུ་འབོད་སྐུལ་གྱི་སྙན་ཞུ་ཞིག་ཕུལ་བར་བཅར་བ་དང། དབྱིན་ཇི་གཞུང་གཙོས་པའི་འཛམ་གླིང་གི་རྒྱལ་ཁབ་ཁག་གི་གཞུང་ཚོས་རིང་མིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་དང་དྲི་རྩད་གནང་བའི་སྐབས། བོད་ཀྱི་གནད་དོན་ངེས་པར་དུ་གླེང་སློང་གནང་རོགས་ཅེས་འཛམ་གླིང་གི་བོད་དོན་རྒྱབ་སྐྱོར་བ་བདུན་སྟོང་ལྷག་གིས་ས་ཡིག་བརྒྱབ་པའི་རེ་སྐུལ་གྱི་སྙན་ཞུ་ཞིག་ཕུལ་ཡོད་པའི་སྐོར་གསུངས་འདུག་ཕྱོགས་མཚུངས་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན Australia བོད་དོན་རྒྱབ་སྐྱོར་ལྷན་ཚོགས་ཏེ Australia Tibet Council ཞེས་པས་ཀྱང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བདུན་ཉིན

རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་གནང་སྲོལ་ཡོད་པ་ལྟར། འདི་ལོ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ། རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་དྲི་རྩད་དང་བསྐྱར་ཞིབ་གནང་གི་ཡོད་པར་བརྟེན། བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ཨ་མི་རི་ཀ་དང་དབྱིན་ཇི་སོགས་རྒྱལ་ཁབ་མང་པོའི་གཞུང་ལ། རྒྱ་ནག་གི་སྐུ་ཚབ་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་དྲི་རྩད་ནན་པོ་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་པ་རེད་འདུག།
ཨ་ཉག་སེང་སྒྲ་ལགས་ཀྱི་ཞུ་གཏུག་ལ་བཟང་ཕྱོགས་ཀྱི་གྲུབ་འབྲས་གང་ཡང་སོན་མེད་པར་ཁོང་གི་ཁྲིམས་རྩོད་པས་སྤྱི་བསྒྲགས་བྱས་འདུག་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་བ་དང་ལྐོག་ཟ་རུལ་སུངས་ལ་ངོ་རྒོལ་བྱེད་མཁན་ཨ་ཉག་སེང་སྒྲ་ལགས་ལ་རྒྱ་ནག་གི་འབྲེལ་ཡོད་ཁྲིམས་ཁང་གིས་སྤྱི་ཚོགས་སུ་དཀྲུག་རྐྱེན་བསླངས་པའི་ཉེས་འཛུགས་ཀྱིས་མི་ལོ་བདུན་གྱི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་ལྟར་ཁོང་གི་གྱོད་དོན་དེར་ཞུ་གཏུག་རིམ་པར་བྱས་ཡོད་ནའང་ཁོང་གི་ཁྲིམས་རྩོད་པ་ལིན་ཆི་ལའེ་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་བརྒྱད་ཉིན་རྒྱ་ནག་གི་ཞི་ཨན་གྲོང་ཁྱེར་གྱི་ཆེས་མཐོའི་མི་དམངས་ཁྲིམས་ཁང་དུ་སོང་སྟེ་ཨ་ཉག་སེང་སྒྲ་ལགས་ཀྱི་ཞུ་གཏུག་གི་གནས་ཚུལ་ཐད་རྩད་གཅོད་བྱས་འདུག་པར་ཞུ་གཏུག་གྱོད་དོན་ལ་མུ་མཐུད་དུ་བསྐྱར་ཞིབ་བྱེད་ཀྱི་ཡོད་པས་ད་དུང་ངང་སྒུག་བྱ་དགོས་ཚུལ་བཤད་ཡོད་པར་དབྱིན་ཡུལ་དུ་རྟེན་གཞི་བྱས་པའི་བོད་གནས་ལྟ་ཞིབ་ཁང་གིས་གནས་ཚུལ་སྤེལ་འདུག་ལ་ཨ་ཉག་སེང་སྒྲ་ལགས་ད་དུང་བཙོན་ཁང་དུ་ཡོད་ཅིང་ཁོང་གི་གྱོད་དོན་ཞུ་གཏུག་ལ་ད་ལྟའི་ཆར་བཟང་ཕྱོགས་ཀྱི་འགྱུར་བ་གང་ཡང་མེད་པའི་སྐོར་འགྲེལ་བརྗོད་བྱས་ཡོད་འདུག་ཨ་ཉག་སེང་སྒྲ་ལགས་ནི་མགོ་ལོག་དགའ་བདེ་རྫོང་ཡུལ་ཚོ་ནས་ཡིན་པ་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་དགུ་པའི་ཚེས་བཞི་ཉིན་གྱི་ཕྱི་དྲོར་མགོ་ལོག་དགའ་བདེ་རྫོང་ཉེན་རྟོག་ཁང་གིས་ཨ་ཉག་སེང་སྒྲར་སྤྱི་ཚོགས་ནང་དཀྲུག་རྐྱེན་བསླངས་པའི་ཉེས་པ་ཡོད་སྐོར་བརྗོད་ནས་འཛིན་བཟུང་བྱས་ཏེ་ཟི་ལིང་གི་གྲོ་ཚང་བཀག་ཉར་ཁང་དུ་བཅུག་ཡོད་པ་དང་ལོ་དེའི་ཟླ་བ་དགུ་པའི་ཚེས་བཅུ་གཉིས་དང་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་གཅིག་བཅས་ཁོང་གི་བཟའ་ཟླ་དང་གཉེན་ཁྲིམས་རྩོད་པ་བཅས་དགའ་བདེ་རྫོང་གི་ཉེན་རྟོག་ཁང་དུ་ཁོང་ལ་ཐུག་པར་ཕྱིན་ཡོད་ཀྱང་ཉེན་རྟོག་པས་ཐུག་ཏུ་བཅུག་མེད་པ་རེད། མ་ཟད་ཁོང་གིས་གྱོད་དོན་དེ་ཞུ་གཏུག་རིམ་པར་བྱས་ཀྱང་ཁྲིམས་ཁང་གི་ལས་བྱེད་པ་ཚོས་ཡ་ལན་ཡག་པོ་བྱེད་ཀྱི་མེད་པའི་སྐོར་ཁྲིམས་རྩོད་པ་ལིན་ཆི་ལའེ་ཡིས་གནས་ཚུལ་བསྒྲགས་ཡོད་པ་རེད། ཨ་ཉ་སེང་གྲགས་ལགས་ཀྱི་བཟའ་ཟླ་གཡང་སྐྱིད་ལགས་ཀྱིས་ཨ་ཉ་སེང་གྲགས་ལགས་འཛིན་བཟུང་བཀག་ཉར་བྱས་པའི་རྒྱུ་མཚན་ནི་ཁོང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་ཞིབ་དཔྱོད་ཁང་དང་པེ་ཅིང་གྲོང་ཁྱེར་གྱི་འབྲེལ་ཡོད་ཁྲིམས་ཁང་ཁག་ལ་ས་གནས་སྲིད་གཞུང་གིས་གོང་རིམ་ནས་མི་མང་ལ་སྤྲད་པའི་སྐྱོབ་གསོར་རོགས་དངུལ་ལྐོག་ཟ་བྱས་ཏེ། འབྲོག་པ་མང་ཚོགས་དབུལ་ཕོངས་ཀྱི་གནས་སུ་ལྷུང་བཞིན་ཡིན་པའི་སྐོར་ཞུ་གཏུག་བྱས་ཡིན་པའི་རྐྱེན་ཡིན་སྐོར་བརྗོད་ཡོད་པ་རེད།
དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལྷན་ཁང་གིས་དྲ་རྒྱའི་ཐོག་རྒྱ་གར་ནང་གི་སྡེ་ཁག་དྭང་བླངས་འཕྲོད་བསྟེན་ཞབས་ཞུ་བ་ཚོགས་པ་ཁག་གི་སྒྲིག་གཞི་བསྐྱར་ཞིབ་ཀྱི་ཚོགས་འདུ་ཞིག་ཕྱི་ཚེས་བཅུ་བདུན་དང་ཕྱི་ཚེས་བཅོ་བརྒྱད་ཉིན་གཉིས་རིང་གནང་བའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག་གོང་ཞུས་ཀྱི་རྒྱ་གར་ནང་གི་བོད་མིའི་འཕྲོད་བསྟེན་དང་འབྲེལ་བའི་དྲ་རྒྱའི་ཐོག་གི་ཚོགས་འདུ་དེར། གཞིས་ཆགས་ཁག་གི་གཞིས་འགོ་རྣམ་པ་དང། གཞིས་ཆགས་ནང་གི་སྨན་ཁང་ཁག་གི་འགན་འཛིན་རྣམ་པ་དང། འཕྲོད་བསྟེན་ལས་བྱེད་པ་རྣམས་མཉམ་ཞུགས་གནང་ཡོད་པ་རེད་འདུག། དྲ་རྒྱའི་འཕྲོད་བསྟེན་དང་འབྲེལ་བའི་ཚོགས་འདུའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལྷན་ཁང་གི་དྲུང་ཆེ་ཟླ་བ་ཚེ་རིང་ལགས་ཀྱིས་དྭང་བླངས་འཕྲོད་བསྟེན་ཞབས་ཞུ་ཚོགས་པ་ཁག་གི་སྒྲིག་གཞིའི་ཐོག་བསྐྱར་ཞིབ་ཇི་གནང་ངོ་སྤྲོད་དང། ཚོགས་ཞུགས་པ་རྣམ་པའི་དབར་དྲི་བ་དྲིས་ལན་གནང་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི་རྒྱ་ནག་ལས་དོན་ལྷན་ཁང་གིས། ཐའེ་ཝན་གྱི་མི་སེར་རྣམས་རྒྱ་ནག་ལ་སྐྱོད་སྐབས་གང་བྱུང་འཛིན་བཟུང་དང་དོ་དམ་བྱེད་པའི་ཉེན་ཁ་ཡོད་པའི་ཉེན་བརྡ་བཏང་གནང་ཡོད་པ་རེད་འདུག་དེ་ཡང། ཐའེ་ཝན་གྱི་རྒྱ་ནག་ལས་དོན་ལྷན་ཁང་གི་མགྲིན་ཚབ་པ་ཅན་ཆི་ཧུང་ཡིས། ཉེ་བའི་ལོ་ཤས་ནང་དང་ལྷག་པར་དུ་འདས་པའི་ཟླ་བ་འགའ་ཤས་ནང་རྒྱ་ནག་གིས་ཐའེ་ཝན་གྱི་མི་སེར་གང་བྱུང་འཛིན་བཟུང་བྱེད་རྒྱུ་དེ་ཧ་ཅང་གི་དམ་དུ་ཕྱིན་ཡོད་པ་དང། རྒྱ་ནག་ངོས་ནས་ཁ་བྲལ་ཞེས་པའི་བརྗོད་ཚིག་དེར་དོ་ནན་བྱེད་པ་མངོན་གསལ་ཡིན་པའི་སྐོར་ཐའེ་ཝན་གྱི Liberty ཞེས་པའི་གསར་ཤོག་དེར་བརྗོད་ཡོད་པ་རེད་འདུག། ཡང། ཐའེ་ཝན་གྱི་རྒྱ་ནག་ལས་དོན་ལྷན་ཁང་གི་མགྲིན་ཚབ་པ་དེས། རྒྱ་ནག་གིས་ཐའེ་ཝན་གྱི་སོ་མྱུལ་བ་དང། སོ་མྱུལ་གྱི་ཚོགས་པ་ཁག་མེད་པར་བཟོས་པའི་གནས་ཚུལ་དེ་འདྲ་གང་ཡང་འབྱོར་གནང་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་ཁ་ཉིན་ཕྱི་ཚེས་བཅུ་བདུན་ཉིན་རྒྱ་ནག་གི་རྒྱལ་སྲུང་ལྷན་ཁང་གིས་ཐའེ་ཝན་དང་འབྲེལ་བའི་གཞུང་མགོ་རྟིང་སློག་མཁན་དང་སོ་མྱུལ་བ་དང་ཁ་བྲལ་བ་བཅས་པའི་ཐོག་དམ་དྲག་གི་ལས་དོན་དེ་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་ལུགས་དང། རྒྱ་ནག་རྒྱལ་ཁབ་ཀྱི་སའི་བདག་དབང་ཐོག་འདས་གཤིས་གཏོང་བཅུག་རྒྱུ་མིན་པའི་ཉེན་བརྡ་བཏང་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་གི་རྒྱལ་སྲུང་ལྷན་ཁང་གིས་ཐའེ་ཝན་རང་བཙན་འདོད་མཁན་གྱི་སྟོབས་ཤུགས་ཁག་དང། ཕྱི་ཕྱོགས་ཀྱི་སྟོབས་ཤུགས་ཁག་གིས་རྒྱ་ནག་ལ་ཁ་གཏད་གཅོག་པ་ཡིན་ན། དེར་ཡ་ལན་མྱུར་པོ་དང་ཤུགས་ཆེ་བྱེད་རྒྱུ་ཡིན་ལུགས་ཀྱི་ཉེན་བརྡ་ཡང་བཏང་ཡོད་པ་རེད་འདུག།
ཡང་རྒྱ་གར་དང་རྒྱ་ནག་གཉིས་ཀྱི་ས་མཚམས་ཞི་བདེའི་ངང་ནས་གནས་པ་ཡིན་ན། རྒྱ་གར་ནང་རྒྱ་ནག་གི་མ་འཛུགས་ཀྱི་ལས་དོན་ལ་རྒྱ་གར་གཞུང་ནས་ཞིབ་བཤེར་ཤུགས་ཆེར་བྱེད་རྒྱུ་དེ་ཇེ་ཡང་དུ་གཏོང་སྲིད་པ་ཡིན་འདུག་ཟླ་བ་དང་པོའི་ཚེས་བཅོ་བརྒྱད་རེས་གཟའ་ཕུར་བུའི་ཉིན་སུའི་ཛར་ལན་ནང་ཡོད་པའི་གྲོང་སྡེ Davos ནང། འཛམ་གླིང་གི་དཔལ་འབྱོར་གླེང་སྟེགས་ཀྱི་ལོ་འཁོར་ཚོགས་ཆེན་སྐབས་སུ་རྒྱ་གར་དང་རྒྱ་ནག་གཉིས་ཀྱི་ས་མཚམས་ཞི་བདེའི་ངང་ནས་གནས་པ་ཡིན་ན་རྒྱ་གར་གཞུང་གིས་རྒྱ་གར་ནང་རྒྱ་ནག་གི་མ་འཛུགས་ཀྱི་ལས་དོན་ཐད་ད་ལྟ་ཞིབ་བཤེར་དམ་པོ་བྱས་ཡོད་པ་དེ་དག་ལྷུག་ཏུ་གཏོང་བའི་སྲིད་པ་ཡོད་ཅེས་རྒྱ་གར་གྱི་བཟོ་ལས་སྲིད་ཇུས་ཀྱི་མཐོ་རིམ་དཔོན་པོ Rajesh Kumar Singh ལགས་ཀྱིས་ཐེར་འདོན་ནན་པོ་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་རྒྱ་དཀར་ནག་གཉིས་བར་ས་མཚམས་ཀྱི་འཁྲུག་རྩོད་རྐྱེན་པས་ཕྱོགས་གཉིས་ཀྱི་འབྲེལ་བ་ཛ་དྲག་གི་གནས་སྟངས་སུ་གྱུར་ཡོད་པས། ད་རེས Davos དཔལ་འབྱོར་གླེང་སྟེགས་ཀྱི་ལྷན་ཚོགས་སྐབས་སུ་རྒྱ་གར་གྱི་མཐོ་རིམ་མི་སྣ Rajesh Kumar ལགས་ཀྱིས་ས་མཚམས་ཀྱི་དཀའ་རྙོག་ཞི་འཇམ་དུ་གནས་ཚེ་རྒྱལ་ཁབ་གཉིས་དབར་ལ་ཚོང་གི་འབྲེལ་བ་མུ་མཐུད་གནས་རྒྱུ་ཡིན་པ་དང། མ་རྩ་འཇོག་པའི་སྒྲིག་གཞི་ཁག་ལ་འགྱུར་བ་འགྲོ་སྲིད་ལུགས་བཅས་གསལ་སྟོན་གནང་འདུག་ལ། ཁོང་གིས་བཀག་སྡོམ་ཇེ་ཡང་དུ་གཏོང་སྲིད་པའི་དུས་ཚོད་ཞིབ་ཕྲ་གང་ཡང་གསལ་པོ་གསུངས་མེད་པ་རེད། སྤྱིར་ས་མཚམས་ཀྱི་ཛ་དྲག་གི་གནས་སྟངས་ཆེ་ནའང་རྒྱ་ནག་ནི་རྒྱ་གར་གྱི་ནང་འདྲེན་ཡོང་ཁུངས་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་ཡིན་པས། ཕྱི་ཟླ་གསུམ་པའི་ནང་དུ་མཇུག་སྒྲིལ་བའི་དཔལ་འབྱོར་ལོ་འཁོར་ནང་ཚོང་འབྲེལ་འཕེལ་ཚད་བརྒྱ་ཆ་སུམ་ཅུ་སོ་གཉིས་འཕར་ནས་ཨ་སྒོར་ཐེར་འབུམ་བརྒྱ་དང་བཅུ་བཞི་ཡིན་འདུག་ཡང་གོང་གསལ་རྒྱ་གར་གྱི་མཐོ་རིམ་མི་སྣ Rajesh Kumar Singh ལགས་ཀྱིས Davos གླེང་སྟེགས་ཀྱི་ལོ་འཁོར་ཚོགས་ཆེན་ནང་རྒྱ་གར་གྱིས་ཕྱིའི་རྒྱལ་ཁབ་ཡོངས་དང་ལྷག་པར་དུ་ཨ་རི་དང Australia གཉིས་རྒྱ་གར་ནང་དུ་མ་དངུལ་འཛུགས་ཕྱོགས་ཐད་ལ་བསྐྱར་ཞིབ་བྱེད་པའི་ཐབས་ལམ་དང་དགའ་བསུ་བྱེད་པའི་ཁོར་ཡུག་ཅིག་རྒྱུན་འཁྱོངས་བྱེད་པར་དམིགས་ཡུལ་བཟུང་ཡོད་ཅེས་གསལ་སྟོན་གནང་འདུག། ཐའེ་ཝན་ནང་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་གནང་བའི་རྗེས་རྒྱ་ནག་གིས་ཐའེ་ཝན་གྱི་མཚོ་ཁར་མཁའ་དམག་གི་གནམ་གྲུ་གྲངས་བཅོ་བརྒྱད་བཏང་ནས་སྐོར་གཡེང་གི་དམག་སྦྱོང་བྱས་ཡོད་པའི་སྐོར་ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གིས་བརྗོད་ཡོད་པ་རེད་འདུག་དེ་ཡང་ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གིས་རེས་གཟའ་ལྷག་པ་ཉིན་རྒྱ་ནག་གིས་ཐའེ་ཝན་གྱི་བྱང་ངོས་དང་དབུས་ཕྱོགས་དང། ལྷོ་ནུབ་མངའ་ཁུལ་དུ་མཁའ་དམག་གནམ་གྲུ SU སུམ་ཅུ་རྟགས་ཅན་ཁག་ཅིག་འཕུར་སྐྱོད་བྱས་པ་ཤེས་རྟོགས་བྱུང་བ་དང། དེ་དག་རྒྱ་ནག་གི་མཚོ་དམག་གི་གྲུ་ཁག་ཅིག་དང་མཉམ་སྦྱོང་གིས་དམག་འཐབ་སྒྲིག་གི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཐེ་ཝན་ངོས་ནས་དེར་རྟོག་ཞིབ་ཆེད་དྲག་པོའི་དཔུང་དམག་ཆེད་གཏོང་བྱས་ཡོད་པའི་སྐོར་ཐེ་ཝན་བདེ་སྲུང་ལྷན་ཁང་གིས་བརྗོད་ཡོད་པ་རེད་འདུག་ཡང་ཐེ་ཝན་བདེ་སྲུང་ལྷན་ཁང་གིས་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང། ཐེ་ཝན་མཚོ་ཁའི་སྲུང་སྐྱོབ་དང་མངའ་ཐང་དེ་གོ་ལའི་ཡར་རྒྱས་འཛུགས་སྐྲུན་དང་བརྟན་ལྷིང་ལ་རག་ལུས་ཡོད། དེའི་ཐོག་འགན་འཁུར་དང་བྱེད་སྒོ་ཁག་མངའ་ཁུལ་གྱི་རྒྱལ་ཁབ་ཚང་མས་འཁྱེར་དགོས། ཐའེ་ཝན་གྱི་དྲག་པོའི་དཔུང་དམག་གིས་རང་སྲུང་གི་ནུས་པ་དེ་དགྲ་བོའི་ཉེན་ཚབས་དང་མངའ་ཁུལ་གྱི་སྡིགས་སྐུལ་ལ་གཞིགས་ཏེ་གྲ་སྒྲིག་བྱེད་རྒྱུ་ཡིན་པའི་སྐོར་སྤྱི་བསྒྲགས་དེའི་ནང་བཀོད་གནང་ཡོད་པ་རེད་འདུག་འདིའི་ཐད་རྒྱ་ནག་བདེ་སྲུང་ལྷན་ཁང་གིས་ལམ་འཕྲལ་ལན་འདེབས་གང་ཡང་གནང་མེད་པ་རེད་འདུག་གཞན་ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་ཨ་མི་རི་ཀའི་ངོས་ནས་རྒྱ་ནག་གི་བྱེད་བབ་ལ་རྟོག་ཞིབ་ནན་པོ་གནང་བཞིན་ཡོད་པའི་སྐོར་དང། ཐའེ་ཝན་གྱི་འོས་བསྡུའི་ལས་དོན་དེར་བསྙད་ནས་ཕྱོགས་གཉིས་དབར་གྱི་འཁོན་འཛིན་གྱི་རྣམ་པ་དེ་ཇེ་ཆེར་གཏོང་དོན་མེད་པའི་སྐོར་བརྗོད་ཡོད་པ་རེད་འདུག། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོས་ལུགས་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་དགོས་གལ་ཆེ་བ ྋགོང་ས་མཆོག་གིས་བལ་ཡུལ་བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་སྟེང་བཀའ་ཡིག་བསྩལ་ཡོད་པའི་སྐོར་འདི་གའི་བློ་བེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཉེ་ལམ་སྤྱི་ཟླ་དང་བོ་གི་ཚེས་པ་བཅོ་ལྔ་གི་ཉི་མ་བལ་ཡུལ་སྤོག་ར་ཁུལ་དུ་རྟེན་གཞི་བྱས་པའི་བློ་སྒྲིག་འཛུགས་ས་གནས་འགོ་འཛིན་གྱི་ཁྱབ་ཁོངས་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་དུས་དྲན་གནང་བ་གི་སྟེང། བོད་མི་གི་ཁྲི་ལ ྋགོང་ས་མཆོག་གིས་བཀའ་ཡིག་ལམ་སྟོན་བསྩལ་བའི་ནང། ཁྱེད་རང་ཚོས་བལ་ཡུལ་གློ་སྨོན་ཐང་དུ་དྲག་རྒོལ་འཇབ་དམག་གི་རྟེན་གཞི་བཙུགས་ཏེ། ལུས་སྲོག་བློས་གཏོང་གིས་མི་ལོ་བཅུ་བཞི་གི་རིང་ཕ་རོལ་པོར་འཇབ་རྒོལ་ཐེངས་མང་བྱས་པ་གི་གནས་ཚུལ་ལོ་རྒྱུས་ཀྱི་ཐོག་འཁོད་ཡོད་ལ། འོན་ཀྱང་འཚེ་བའི་ལས་འདི་གནས་སྐབས་ཀྱི་རིང་སྙིང་ནད་སངས་བ་ཙམ་ལས། མཐར་ཐུག་གི་རྒྱལ་ཁ་ལོན་དཀའ་བའི་མཐོང་ཆོས་ལ་བརྟེན། ངོས་ནས་ཀྱང་དྲག་འཐབ་ཀྱི་ལས་འགུལ་མཚམས་འཇོག་བྱེད་དགོས་པ་གི་འབོད་སྐུལ་བྱས་པ། ཁྱེད་ཚོས་འཕྲལ་མར་དང་ལེན་གྱིས་སྤོག་ར་ཁུལ་དུ་གཞིས་ཆགས་གི་ངོ་བོར་བསྒྱུར་ཏེ་འཚོ་རྟེན་ལག་ཤེས་བཟོ་གྲྭ་གསར་འཛུགས་བྱས་པར། ངོས་ནས་སྨོན་ལམ་དང་བཅས་དཔལ་འབྱོར་གླིང་ཞེས་མིང་བཏགས་པའི་དུས་ནས་འགྱུར་བ་རིམ་སོང་གི། ལོ་རྒྱུས་ཞིབ་ཕྲ་བརྗོད་མ་དགོས་པར་བྱས་འབྲས་ལ་བསྔགས་བརྗོད་ཡོད་པ་དང། སླད་ཀྱང་མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས། ཆོལ་གསུམ་སྤུན་ཟླའི་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་གལ་ཆེ་བ་བཅས་ཀྱང་ཡིད་འཇགས་གནང་དགོས་ལུགས་བཅས་ཕེབས་ཡོད་ཅིང། ཕྱོགས་མཚུངས་དུས་དྲན་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀྱང་འཚམས་འདྲི་གི་གསུང་འཕྲིན་ཕེབས་པའི་ནང། བོད་རྒྱའི་དཀའ་རྙོག་མ་སེལ་གྱི་བར་བོད་མིའི་འཐབ་རྩོད་མུ་མཐུད་གནས་ཐུབ་པ་དང་ནུས་བ་ལྡན་པ་གི་སྒོ་ནས་རྒྱུན་སྐྱོང་གནང་ཐུབ་ཐབས་སུ། ང་ཚོས་ལས་ཀ་བྱེད་སྐབས་ལྷག་བསམ་ངོ་ལྐོག་རྒྱབ་མདུན་མེད་པ་གི་ལས་ཀ་བྱེད་རྒྱུ་དང། མང་ཚོགས་ཀྱི་ངོས་ནས་ཀྱང་གང་ཟག་ལ་མ་ལྟོས་བར་བོད་སྤྱིར་བསམ་སྟེ་སྒྲིག་འཛུགས་ཡར་རྒྱས་དང་སྤྱི་ཚོགས་ཆིག་སྒྲིལ་ཡོང་བར་མཐུན་འགྱུར་གནང་དགོས་པ་གི་འབོད་སྐུལ་གནང་ཡོད་པ་རེད། འབད་བརྩོན་བྱས་ཏེ་ད་སྤྱི་ཡོངས་བཀའ་ཤག་གི་ངོས་ནས་ལྷག་པར་དུ་སྲིད་སྐྱོང་དེ་མི་མང་བདམས་པའི་གི་ལས་སྣེ་བྱེད་པའི་ཆ་ནས། མི་དམངས་ལ་འགན་འཁྱེར་ཡག་མི་དམངས་ལ་ལན་འདེབས་བྱེད་ཡག་མི་དམངས་ལ་རྩིས་བརྒྱབ་ཡག་ཨ་ནི་ལས་འགན་གཙོ་བོ་དེ་ག་དེ་སྒྲུབ་ཡག་དེ་ཚོ་དེ་ང་ཚོའི་ལས་འགན་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་ཡང་འདིའི་ཐོག་ལ་ང་ཚོས་འབད་བརྩོན་ལྷོད་མེད་བྱེད་ཀྱི་རེད་དེ་ཡིན་ནའི་དེ་རྒྱུ་རྐྱེན་མང་པོ་གཅིག་མཐུན་ཡོང་དགོས་ཡ་གཅིག་དང་བོད་མི་སྤྱི་མཐུན་གྱི་བསོད་ནམས་ལ་བརྟེན་ནས་ཡོང་དགོས་ཡ་གཅིག་ཡིན་པས་སོང་ཙང་ཁོ་མི་གཅིག་དང་བཀའ་ཤག་གཅིག་དང་གཅིག་པོ་གི། སྤྱི་ཆོས་ཡན་དེ་འདྲའི་གནས་སྟངས་དེ་འདྲའི་གལ་མ་རེད་ཡིན་པ་ཡིན། དེ་ནི་ང་ཚོས་འབད་བརྩོན་བྱས་བྱས་ད་གང་མགྱོགས་མགྱོགས་ཕྱིན་ང་ཚོ་བོད་ཕར་ལོག་ཐུབ་ཡག་གི་ཐབས་ཤེས་དེ་བྱེད་དགོས་ཀྱི་ཡོད་རེད། དེ་འདྲའི་གི་གནས་སྟངས་ཅིག་མ་བྱུང་གི་བར་དུ་ང་ཚོ་འཐབ་རྩོད་དེ་མུ་མཐུད་ནས་ད་འབྱུང་འགྱུར་ལོ་བཅུ་ཉི་ཤུ་སུམ་ཅུ་བཞི་བཅུ་ག་ཚོད་ཡིན་ནའི་ག་ཚོད་འགོར་བ་ཡིན་ནའི་གནས་ཐུབ་དགོས་ཡ་ཅིག་དང་གནས་པ་ཙམ་དུ་མ་ཡིན་པའི་གི་ང་ཚོས་ནུས་པ་ལྡན་པའི་གི་ཐོག་ནས་དེ་འཐབ་རྩོད་དེ། རྒྱུན་འཁྱོངས་ཐུབ་ཡས་ཅིག་བོད་རྒྱའི་དཀའ་ངལ་མ་སེལ་གྱི་བར་དུ་རྒྱུན་འཁྱོངས་ཐུབ་ཡས་ཀྱི་གནས་སྟངས་ཅིག་བཟོ་དགོས་ཀྱི་ཡོད་པའི་སོང་ཙང། ང་རང་ཚོས་ད་ལྟ་ལས་ཀ་བྱེད་པའི་སྐབས་ལ་ཡང་ལྷག་བསམ་རྣམ་དག་ངོ་ལྐོག་རྒྱབ་མདུན་མེད་པ་བྱས་བྱས་ལས་ཀ་བྱེད་ཡ་དང། ནི་མང་ཚོགས་ཀྱི་ངོས་ནས་ཅིག་མཐུན་འགྱུར་དེ་ག་དེ་ཅིག་བོད་སྤྱི་པ་རང་ལ་བསམ་ནས་གང་ཟག་ལ་མ་ལྟོས་པ་བྱེད་ང་ཚོ་དམངས་གཙོའི་སྒྲིག་འཛུགས་དེ་འདྲ་ཅིག་ཡག་པོ་ཅིག་རྒྱལ་བ་རིན་པོ་ཆེས་མར་གསོལ་རས་གནང་བཞག་ཡོད་རེད་ད་འདི་ཡར་རྒྱས་ཀྱི་ཕྱོགས་སུ་ང་ཚོ་ག་འདྲས་སེ་འགྲོ་དགོས་ཀྱི་འདུག་བསམ་བློ་བཏང་ཡ་དང་མ་འོངས་པ་ང་རང་ཚོའི་སྤྱི་ཚོགས་འདི་རུག་རུག་བྱས་བྱས་ག་འདྲས་བྱས་ནས་བསྡད་ཐུབ་ས་རེད་ད་འདི་ཚོའི་སྒང་ལ་བསམ་བློ་རྒྱ་ཆེ་ས་བཏང་ནས་ལས་ཀ་བྱས་པ་འདྲ་བོ་ཡིན་པ་ཡིན་ན་ང་ཚོ་ཚང་མ་ལོག་ལ་ཕན་ཐོགས་ཡ་ཆེ། ཡང་མཛད་སྒོ་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་འཚམས་འཕྲིན་གསུང་བཤད་ཕེབས་པ་གི་ནང་གཞིས་ཆགས་ཡར་རྒྱས་སུ་གཏོང་ཐབས་དང་ཉམ་ཐག་རོགས་སྐྱོར། ན་གཞོན་སློབ་ཕྲུག་ཚོར་འདབ་གཤོག་གཉིས་ལྡན་གྱི་ཤེས་ཡོན་དང་སེམས་ཤུགས་སྦྱིན་གལ་ཆེ་བའི་ལམ་སྟོན་ཕེབས་ཡོད་སྐད།
རྣམ་པ་ཚོ། གཞིས་ཆགས་ཀྱི་ལྔ་བཅུའི་དུས་དྲན་ཚོགས་ཡག་དེ་ཡང་ད་ཅིག་འདས་པའི་གི་ལོ་རྒྱུས་ཀྱི་གནས་བབ་ལས་ཉམས་མྱོང་བསགས་ནས་ཨ་ནི་མ་འོངས་པའི་ད་སྤྱིར་ང་ཚོ་བོད་བསྟན་སྲིད་རེད་བྱེ་བྲག་ཨ་ནི་དཔལ་འབྱོར་ལས་ཀྱི་གཞིས་ཆགས་དེ་ཡར་རྒྱས་ག་རེ་བཏང་ཐུབ་དགོས་འདུག་ཨ་ནི་ད་ག་ནང་བཞིན་གཞིས་ཆགས་ནང་ལོགས་ལ་ཅིག་ཉམ་ཐག་ཁས་ཞན་དེ་འདྲ་ཡོད་པ་ཡིན་ན་དེ་ཚོ་ལ་ཡར་འགྲོ་ཡག་གི་རོགས་སྐྱོར་ག་རེ

གཞིས་ཆགས་རང་དུ་གནས་བསྡད་པ་ཚོ་ཚོང་ཙག་ཙིག་གི་རིགས་དང་རླངས་འཁོར་ཁ་ལོ་བ་སོགས་ཀྱི་ལས་ཀ་གཉེར་བཞིན་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ལགས་སོ་ད་འདི་ཆ་ནས་ད་དཔལ་འབྱོར་གླིང་གཞིས་ཆགས་ནང་ལ་ཁང་མིག་ད་རྒས་གཅོང་ཚོ་འདྲ་བོ་ཞིག་ཆགས་སྡོད་ཀྱི་ཡོད་ཨ་འདི་ཞེ་སོང་གིས་ད་ད་ལྟ་གཞོན་སྐྱེས་ཕལ་ཆེ་བ་འདྲ་བོ་དེ་ད་བལ་ཡུལ་དང་རྒྱ་གར་དེ་བ་ལ་སོ་སོའི་གི་ཨ་ནི་ངའི་འཚོ་བའི་གི་དོན་དག་ལས་ཀ་བྱེད་དང་བྱེད་མུས་རེད་དེ་ཞེ་སོང་གིས་ཨ་ནི་སྡེ་ཚན་རེད་ཚོགས་པ་ཁག་མང་པོ་ཞིག་ལ་ནི་གཞིས་ཆགས་གི། ད་དེང་དུས་ཀྱི་ཤེས་ཡོན་ལྡན་པའི་ཚད་མཐོ་བོའི་ཐོག་ནས་ཕྱག་ལས་གནང་དང་གནང་མུས་འདྲ་བོ་ཞིག་རེད། དེ་ཞེ་གསུང་གི་གཞིས་ཆགས་ནང་ལ་ཕལ་ཆེ་བ་དེ་བརྒྱ་ཆ་དྲུག་ཅུ་ལྷག་ཙམ་ཞིག་རྒན་པ་འདྲ་བོ་ཅིག་ཆགས་བསྡད་ཡོད་ད་ནང་ཞིག་གཞིས་ཆགས་ལ་གནས་སྡོད་པ་དེ་ཚོ་ང་ཚོ་གི་ཚོང་ཚོང་ཙག་ག་ཙིག་གི་ཟ་ཁང་འདྲ་བོ་དང་དེ་ཞེ་གསུང་གི་ཡང་ཡང་བ་ཁ་ལོ་བ་དང་མོ་ཊ་དང་ཡང་དེ་འདྲ་གི་ཐོག་ལ་གནས་སྟངས་ཅིག་ཆགས་བསྡད་ཡོད་ཞུས་ཡིན། ནི་ད་ལྟ་གཞོན་སྐྱེས་མང་པོ་ཞིག་དང་ད་ལྟ་ཀཏ་མན་ཌུ་ཕྱོགས་ལ་ཅིག་སློབ་གྲྭར་འགྲོ་བཞིན་པ་དང་མཐོ་སློབ་འགྲོ་བཞིན་པ་ད་ག་ནང་བཞིན་གྱི་ནི་རྒྱ་གར་གྱི་ཁག་ལ་སློབ་གྲྭར་འགྲོ་བཞིན་པ་དང་མཐོ་སློབ་འགྲོ་བཞིན་པ་དེ་འདྲ་ཞིག་གི་གནས་སྟངས་ཤིག་ཆགས་བསྡད་ཡོད། གློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དེ་དག་སྤྱི་ཡོངས་ཀྱི་ཕྱོགས་ནས་ཚགས་ཚུད་དང་ཡག་པོ་ཞིག་འགྲོ་བསྡད་ཡོད། བལ་ཡུལ་ནང་གློ་སྨོན་ཐང་ཁུལ་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོར་ཨ་མེ་རི་ཁ་གི་དབུས་གསང་བའི་ལས་ཁུངས་ནས་རོགས་སྐྱོར་བརྒྱུད། ཡོངས་གྲགས་གློ་སྒྲིག་འཛུགས་དུ་འབོད་པ་གི་བོད་མིའི་རང་དབང་འཐབ་རྩོད་ཀྱི་ཆེད་དུ་དྲག་པོའི་སྒྲིག་འཛུགས་བཙུགས་ཏེ་རྒྱ་ནག་དམར་གཞུང་ལ་ཐེངས་མང་འཇབ་རྒོལ་གནང་ཡོད་ནའང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོ་གི་ཟླ་བཞི་བའི་ཚེས་པ་ཉེར་ལྔ་གི་ཉི་མ་བོད་གཞུང་ནང་སྲིད་བཀའ་བློན་ས་གནས་སུ་ཆེད་ཕེབས་དང་འབྲེལ་གོང་ས་མཆོག་གིས་བོད་མི་ཚོ་གི་དྲག་པོའི་ལས་འགུལ་མཚམས་འཇོག་གནང་དགོས་པའི་བཀའ་ཡིག་དགོངས་དོན་ལྟར། རིམ་པས་གཞིས་ཆགས་ཀྱི་ངོ་བོ་བསྒྱུར་ནས་དགོན་པ་དང་སློབ་གྲྭ་བཟོ་གྲྭ་བཅས་བཙུགས་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོར་ས་གནས་རང་བདེན་ཚོགས་ཆུང་བཙུགས་པ་དང། སྤྱི་ལོ་ཉིས་སྟོང་བདུན་གྱི་ལོ་ནས་ས་གནས་འགོ་འཛིན་འོས་འདེམས་ཀྱི་ལམ་ནས་བསྐོ་བཞག་དང། སྤྱི་ལོ་ཉིས་སྟོང་བཅུ་གཅིག་གི་ལོ་ནས་ཁྲིམས་སྒྲིག་གི་དགོངས་དོན་བཞིན་ས་གནས་འགོ་འཛིན་གཞུང་བསྐོའི་རིམ་པར་འགྲོ་བཞིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་བོད་སྐྱོར་ལས་བྱེད་པ་དང་ལས་བྱེད་ལས་བཟོ་བ་ཚོར་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་འགོ་བཙུགས་པའི་གནས་ཚུལ་ཐོན་པ་དེ་ནི་རྒྱ་རིགས་ཚོར་བོད་ཡིག་སློབ་སྟེ་རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་མང་ཚོགས་ཀྱི་བསམ་བློའི་ནང་རྒྱ་ནག་གི་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་ཏུ་གཏོང་ཐུབ་པའི་དམིགས་ཡུལ་ཞིག་དང་གཞི་རིམ་བོད་མི་མང་ཚོགས་ཀྱི་ཐོག་ལ་ཐད་ཀར་སྟངས་འཛིན་བྱ་ཆེད་དམིགས་པའི་སྲིད་ཇུས་ཤིག་ཏུ་གཟིགས་ཀྱི་ཡོད་ལུགས། བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དང་བོད་གནས་ཉམས་ཞིབ་པས་གཟིགས་ཚུལ་ངོ་སྤྲོད་གནང་བ་ཞིག་གསན་རོགས་གནང།
རྒྱ་ནག་གཞུང་གིས་བོད་ནང་གི་བོད་སྐྱོར་ལས་བྱེད་པ་དང་འབྲེལ་ཡོད་གྲོང་ཁྱེར་དང་རྫོང་ས་གནས་ཁག་གི་ལས་བྱེད་ལས་བཟོ་བ་ཚོར་བོད་སྐད་དང་བོད་ཡིག་སློབ་ཁྲིད་ལས་གཞི་ཞིག་འགོ་བཙུགས་ཡོད་པའི་སྐོར་རྒྱ་ནག་གསར་འགྱུར་དྲ་ལམ་ཐོག་ཏུ་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་ཡོད་པ་དང། དེའི་ནང་དོན་དུ་རྒྱ་ནག་གཞུང་གིས་བོད་སྐྱོང་སྲིད་ཇུས་ལག་བསྟར་བྱ་རྒྱུ་དང་མི་རིགས་མཉམ་འདྲེས་བྱ་རྒྱུ་སོགས་ལ་སྐུལ་འདེད་གཏོང་རྒྱུ་དམིགས་པ་ཞིག་ཡིན་ལུགས་བཀོད་ཡོད་པར་བརྟེན་ནས་བོད་དང་རྒྱ་ནག་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས། བོད་སྐྱོར་ལས་བྱེད་པ་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་ཡིན་པ་མ་གཏོགས་གོ་ཡུལ་མེད་པ་ཞིག་གཟིགས་ཀྱི་ཡོད་པ་ནི། བོད་མིར་བོད་སྐད་སློབ་དགོས་དོན་མེད་ཅིང། བོད་སྐྱོར་ལས་བྱེད་པ་ཡང་རིམ་པས་བོད་དུ་ལས་གནས་ཟིན་ནས་སྡོད་མཁན་ཡང་ཡོད་པ་ར་སྤྲོད་གནང་བ་དང་ཆབས་ཅིག་རྒྱ་རིགས་ལས་བྱེད་པར་བོད་ཡིག་དང་བོད་སྐད་སློབ་སྦྱོང་སྤྲད་ནས་རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་མང་ཚོགས་ཁུལ་དུ་བོད་སྐད་ཀྱི་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གི་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་ཏུ་གཏོང་ཐུབ་རྒྱུའི་དམིགས་ཡུལ་ཞིག་ཏུ་གཟིགས་ཀྱི་ཡོད་པའི་སྐོར་ངོ་སྤྲོད་གནང་བྱུང།
ལྷ་དུག་སྟེ་ཡིན་ན་ཡིན་ན་ལ་ཡ། རིག་པའི་བློ་གིང་ཟེར་ཏེ་ཕལ་ཆེན་དག་རལ་དུག་ཚད་ཁ་རབ་ཆད་ཡིན་ན་ཧ་ལམ་བོད་ནང་ལ་ཡ་འཛུགས་སྐྲུན་ཡར་རྒྱས་ལ་ཡ་ཁ་བརྡ་ཇི་མིང་གིས་མིང་སྣ་ཚོགས་ནས་བོད་ལ་ཡ་རོགས་སྐྱོར་བྱེད་ངེས་སུ་ཡོང་ལབ་ཨ། ཨ་མ་པས་བོད་ལ་བལ་ཆད་ལྗོངས་ཁག་དང་ལས་ཁུངས་ཁག་ལ་ཡ་ལས་བྱེད་བྱེད་མཁན་མང་པོ་ཡོད་རེད་ཡང་དུ་ལྷ་ས་གྲོང་ཁྱེར་གྱི་མགོ་ཁྲིད་ཝང་ཆང་ལ་ཆ་བཞག་པའི་ཡིན་ན་དང་པོ་བོད་སྐྱོར་ལས་བྱེད་པ་རེད་པ།

ད་འདིའི་བར་དུ་ལ་ལ་སྐད་ཆ་བཤད་གི་མེད་དེ་བོད་ཀྱི་ཞིང་འབྲོག་ས་ཁུལ་གྱི་གྲོང་གསེབ་ཀྱི་ཡིན་ན་ནི་རྒྱ་སྐད་ཤེས་གི་མ་རེད་རྒྱ་མི་བོད་སྐད་མ་ཤེས་མུ་མཐུད་ཧ་གོ་ཡོད་རེད། ཁོ་རང་ཚོའི་བསམ་བློའི་ནང་ཡོད་པ་དང་འདྲ་གི་ཨ་ནི་ཏང་དང་རྒྱལ་ཁབ་ཀྱི་སྲིད་བྱུས་ཟེར་གི་ཡོད་རེད། འདིར་འགྲེལ་བཤད་རྒྱག་དགོས་བྱུང་ནས་བོད་སྐད་མ་ཤེས་མུ་མཐུད་དཀའ་ངལ་ཡོད་དུས། འདིར་ཅི་ལུགས་མིག་འབྱེད་བྱེད། ཤར་ཤར་དུ་མེ་ལོར་ཙཱ་གནས་ཚུལ་དེ་ག་རང་ལ་བལྟས་དེ་ན་དེ་ར་ཐུགས་འཛིན་འོག་ཏུ་འདི་ར་ཞིག་བྱུང། རྒྱ་ནག་གསར་འགྱུར་དེའི་ནང་དུ་ཡང་བོད་སྐྱོར་ལས་བྱེད་པ་དང་ལས་བྱེད་ལས་བཟོ་བ་བོད་ཡིག་སློབ་ཁྲིད་ཀྱི་སྐབས་དང་པོའི་འཛིན་གྲྭར་ལས་བྱེད་པ་ལྔ་བརྒྱ་ལྷག་མཉམ་ཞུགས་བྱས་པའི་ནང་ནས་ཉིས་བརྒྱ་ནི་བོད་སྐྱོར་ལས་བྱེད་པ་ཡིན་པ་གསལ་པོ་བསྟན་ཡོད་པ་དང་སུམ་བརྒྱ་ལྷག་ནི་འབྲེལ་ཡོད་ཚན་པ་དང་གྲོང་ཁྱེར་རྫོང་ས་ཁུལ་ཁག་གི་ལས་བྱེད་ལས་བཟོ་བ་ཡིན་ཞིང། དུས་མཚམས་དང་པོའི་བོད་ཀྱི་སློབ་ཁྲིད་ཀྱི་དུས་ཡུན་ནི་ཕྱི་ཟླ་བཅུ་གཅིག་ཟླ་དཀྱིལ་བར་དུ་གཟའ་འཁོར་རེ་ཐེངས་རེ་འཚོགས་རྒྱུ་དང་དེའི་རིང་ལ་རྨང་གཞིའི་བོད་ཡིག་གི་ཀ་མད་སུམ་ཅུ་ནས་འགོ་བཙུགས་ནས་སློབ་རྒྱུ་དང་ལྷ་སའི་ཁ་སྐད་དང་རྒྱུན་གཏན་འཚོ་བའི་ཁྲོད་དུ་བེད་སྤྱོད་ཡོད་པའི་བོད་སྐད་ཁག་ཅིག་སློབ་རྒྱུ་ཡིན་པ་རེད་འདུག་དུས་མཚམས་གཉིས་པའི་བོད་ཡིག་སློབ་ཁྲིད་ཀྱི་དུས་ཡུན་ནི་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ལོ་དཀྱིལ་བར་ཚུགས་པའི་རིང་བོད་སྐད་སྦྱོང་རྒྱུར་དགའ་མོས་ཡོད་པ་དང་བོད་ཡིག་གི་རྨང་གཞི་ཡོད་མཁན་ཚོ་འབྲིང་རིམ་སློབ་གྲྭ་མུ་མཐུད་གཉེར་ནས་ཚང་མའི་འབྲི་ཀློག་གི་ནུས་པ་ཆེ་རུ་གཏོང་རྒྱུའི་འཆར་གཞི་ཡོད་པ་བཤད་འདུག། དེ་བཞིན་བོད་ཀྱི་ཆབ་སྲིད་བཙོན་ཟུར་དང་བོད་གནས་ཉམས་ཞིབ་པ་འཇམ་དཔལ་སྨོན་ལམ་ལགས་ཀྱིས་བོད་ཀྱི་རྫོང་དང་ས་ཁུལ་ཁག་གི་གཞི་རིམ་ལས་བྱེད་པའི་ནང་རྒྱ་རིགས་ལས་བྱེད་པ་མང་དུ་གཏོང་རྒྱུ་དང་རྒྱ་རིགས་ལས་བྱེད་པ་ཚོས་བོད་སྐད་ཀྱི་སྐད་སྒྱུར་མི་དགོས་པའི་ཐོག་ནས་ཐད་ཀར་བོད་མི་མང་ཚོགས་ཀྱི་ཐོག་ལ་སྟངས་འཛིན་བྱ་རྒྱུའི་ཆེད་དུ་དམིགས་པ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་ངོ་སྤྲོད་གནང་བྱུང།
ལྷ་ས་བོད་དཔེ་ཡག་པོ་རེད་དམིགས་ཡུལ་གཙོ་བོ་ག་རེད་ཟེར་ན། གཅིག་གཞི་རིམ་གྱི་མང་ཚོགས་ནང་ལོགས་ལ་ད་གཅིག་བོད་རིགས་ལས་བྱེད་མང་པོ་བྱེད་ཡོད་དེ་ལས་ད་དོ་དོ་རྒྱ་རིགས་ལས་བྱེད་མང་པོ་འཁྱེར་ཡོང་བྱས་ནས་བོད་པའི་དེ་སྲིད་ས་མིང་དེ་ཚོའི་ཐོག་ལ་ལས་བྱེད་ཡག་ད་ལྷག་པར་དུ་གཅིག་ཤང་དང་གྲོང་ཚོའི་ནང་ལོགས་ལིང་ནས་ད་རྒྱ་རིགས་ཀྱི་ལས་བྱེད་དེ་འདྲའི་འབོར་ཆེན་འཁྱེར་ཡོང་ཡག་གི་དམིགས་ཡུལ་ཅིག་རེད་བསམ་འདུག་དེ་ཡིན་དུས།

འོན་ཀྱང་རྒྱ་ནག་གཞུང་གིས་བོད་ནང་གི་སློབ་གྲྭའི་ནང་བོད་ཕྲུག་ཚོ་བོད་ཡིག་སློབ་ཁྲིད་ཉུང་དུ་གཏོང་བའི་གནས་ཚུལ་ཡོད་པའི་སྐོར་ལ་ཉེ་ཆར་ལྷ་སར་གནས་སྡོད་བོད་མི་ཞིག་གིས་ལྷ་སའི་ལྷ་ཀླུ་སློབ་ཆུང་དང་ལྷ་ས་སློབ་འབྲིང་སློབ་གྲྭ་སོགས་ནང་བོད་ཡིག་གི་སློབ་ཚན་དང་འཛིན་གྲྭ་ཉུང་དུ་བཏང་ནས་རྒྱ་ཡིག་འཛིན་གྲྭ་མང་དུ་བཏང་བ་མ་ཟད། ཆེད་དུ་རྒྱ་ཡིག་སློབ་ཁྲིད་བྱེད་མཁན་དགེ་རྒན་རྒྱ་ནག་ནས་ཆེད་གཏོང་བྱེད་ཀྱི་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་བ་ལྟར་རྒྱ་ནག་གཞུང་གིས་རྒྱ་ནག་སྤྱི་སྐད་བོད་ནང་དུ་བེད་སྤྱོད་ཡོང་བར་ཤུགས་སྣོན་རྒྱག་བཞིན་ཡོད་པ་ནི། ཉེ་ཆར་ལྷ་སར་ཚོགས་པའི་རང་སྐྱོང་ལྗོངས་མི་དམངས་འཐུས་ཚོགས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་གཉིས་པ་ཟེར་བའི་ཐོག་རང་སྐྱོང་ལྗོངས་སྲིད་གཞུང་ཟེར་བས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལག་བསྟར་བྱ་རྒྱུའི་ལས་དོན་སྙན་སྒྲོན་བྱས་པའི་ནང་བོད་མི་རྣམས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་རྒྱ་ཡིག་བེད་སྤྱོད་བྱེད་པར་ཤུགས་སྣོན་རྒྱག་རྒྱུ་དང་ལག་བསྟར་ཡོང་བ་བྱ་རྒྱུ་ཡིན་པ་བཤད་ཡོད་པ་རེད། དེ་བཞིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་འདོན་སྤེལ་བྱས་པའི་བདེན་འཚོལ་ཟེར་བའི་དུས་དེབ་འདོན་ཐེངས་གཉིས་པའི་ཐོག་དུས་རབས་གསར་པའི་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ལག་བསྟར་བྱ་དགོས་པའི་སྐོར་གྱི་རྩོམ་ཡིག་ཞིག་སྤེལ་ཏེ་ཐེ་ཝན་དང་ཧོང་ཀོང་མ་ཁོ་གཙོས་པའི་མི་དམངས་ཀྱི་བློ་སེམས་འགུག་ཐབས་བྱེད་པའི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ནུས་པ་སྔར་བས་འདོན་སྤེལ་བྱེད་རྒྱུ་དང། ཐེ་ཝན་རྒྱ་ནག་དང་ཟླ་སྒྲིལ་ཡོང་ཐབས་ལ་ཤུགས་སྣོན་རྒྱག་རྒྱུ་ཡིན་པ་བཤད་ཡོད་པ་དེ་ནི་ད་རེས་ཀྱི་ཐེ་ཝན་གྱི་འོས་བསྡུ་དེའི་ཐོག་ནས་རྒྱ་ནག་ཕམ་ཉེས་བྱུང་སྟེ་ཐེ་ཝན་གྱི་འོས་བསྡུ་རྒྱ་ནག་གི་འདོད་པ་བཞིན་མ་བྱུང་བ་སོགས་ཀྱི་གནད་དོན་ཁག་ཅིག་ལ་བརྟེན་ནས་ཞི་ཅིན་ཕིང་གིས་འཐབ་ཕྱོགས་གཅིག་གྱུར་གྱི་སྲིད་བྱུས་ཐོག་ནུས་པ་འདོན་རྒྱུའི་རྩོམ་ཡིག་དང་འབྲེལ་བ་ཞིག་གཟིགས་ཀྱི་ཡོད་པ་དང་དམིགས་བསལ་ཧོང་ཀོང་དང་ཐེ་ཝན། མ་ཀོ་སོགས་ནང་གི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ལ་ཤུགས་སྣོན་རྒྱག་རྒྱུའི་སྲིད་བྱུས་དེའི་ཐོག་ནས་བོད་ནང་ལ་ཡང་དམ་བསྒྲགས་ཆེ་རུ་འགྲོ་སྲིད་པའི་སྐོར་ལ་ཏཱ་ལའི་བླ་མའི་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་གཉན་ཐར་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་ཡོད་པ་རེད།

སྐབས་སུ་ཐེ་ཝན་གྱི་གནད་དོན་དེ་རྒྱ་ནག་ནང་ལོགས་ལ་མ་བྱེད་པར་བ་ལན་འགོག་སྟེ་ཕྱི་ནང་ལོགས་ལ་བྱས་ཏེ་བྱས་ན་དེ་ཕྱིར་རྒྱ་གར་སོགས་ལ་རྒྱབ་འགལ་ཅིག་ཆགས་ཀྱི་ཡོད་པའི་ངོས་འཛིན་ཡོད་པ་མིན་འགྲོ་བསམ་བསམ་འདུག་དེ་འདྲ་ཅིག་ཡང་ཡོང་གི་རེད། ཨ་ནི་གཞན་པ་ཅིག་དེ་ལྟ་སྟབས་འདི་འདྲའི་གནས་སྟངས་བྱུང་འདུག་གང་ལ།

རྒྱུ་མཚན་དུ་འགྲོ་གི་རེད་བསམ་གྱི་འདུག་ཨོ་དུམ་སེང། ཞི་ཅིན་ཕིང་གི་རྩོམ་ཡིག་དེའི་ནང་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་དོན་ནི་དམར་ཤོག་ཚོགས་པའི་སྤྱིའི་སྲིད་ཇུས་དང་ལམ་ཕྱོགས་གལ་ཆེ་ཞིག་ཡིན་པ་དང་ཧོང་ཀོང་དང་ཐེ་ཝན་མ་ཁོ་བཅས་ཀྱི་མི་སེམས་འགུག་ཐབས་བྱེད་པའི་འཐབ་ཕྱོགས་གཅིག་གྱུར་ནུས་པ་འདོན་སྤེལ་བྱ་རྒྱུ་མ་ཟད། ཐེ་ཝན་ནང་རྒྱལ་གཅེས་རིང་ལུགས་དང་རྒྱ་ནག་གཅིག་གྱུར་གྱི་སྟོབས་ཤུགས་གོང་འཕེལ་དང་རྒྱ་སྐྱེད་གཏོང་རྒྱུ་དང་ཕྱིའི་རྒྱལ་ཁབ་ནང་གི་དམར་ཤོག་ཚོགས་པའི་འཐུས་མིའི་སྐུ་ཚབ་མི་སྣའི་དཔུང་ཁག་མང་དུ་གཏོང་བའི་ལས་དོན་ཐོག་ནས

སིང་ག་པོར་གྱི་མི་སེར་ཡིན་པ་ནང་པའི་བཙུན་མ་ཨ་ནི་ཅཱ་ལགས་ལོ་ངོ་བཅུ་ཕྲག་ལྷག་གི་རིང་ལ་རྒྱ་གར་གྱི་རིགས་ལམ་སློབ་གཉེར་ཁང་ནང་ནང་ཆོས་སློབ་གཉེར་གནང་བཞིན་ཡོད་པས། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་ཁོ་མོས་ནང་ཆོས་ལ་སྤྲོ་སེམས་དང་དེའི་ཤུགས་རྐྱེན། དེ་བཞིན་ལོ་ཤས་ནང་དགེ་བཤེས་ཀྱི་མཚན་གནས་ཐོབ་རྗེས།

བཀྲ་ཤིས་བདེ་ལེགས། ང་ཨ་ནི་ཅཱ་ཡིན། ང་སིང་ག་པོར་ནས་ཡིན། སིང་ག་པོར་ལ་ང་གཞི་རིམ་སློབ་གྲྭ་དང་མཐོ་སློབ་ཀྱི་སློབ་སྦྱོང་བྱས་པ་ཡིན། མཐོ་སློབ་ལ་ཡོད་དུས་ང Media Studies བྱས་པ་ཡིན། Media Studies ཟེར་ན་འདི་གསར་འགོད་པའི་ལས་ཀ་དང་གློག་བརྙན་བཟོ་ཡ། ལྟད་མོ་བཟོ་ཡ་གི་སྐོར་ངས་སྦྱངས་པ་ཡིན། མཐོ་སློབ་ཐོན་ནས་ང་དངུལ་ཁང་ལ་ལོ་བཞི་རིང་ལས་ཀ་བྱས་པ་ཡིན། ཕྱིས་སུ། རབ་ཏུ་བྱུང་སྡོམ་པ་ཞུས། ངས་ད་ལྟའི་ཆ་ལ་རྡ་རམ་ས་ལ་རིགས་ལམ་སློབ་གཉེར་ཁང་ལ་སློབ་སྦྱོང་བྱེད་བཞིན་པ་ཡིན། རིགས་ལམ་སློབ་གཉེར་ཁང་ཟེར་ན་མི་མང་ཆེ་བ་མཚན་ཉིད་གྲྭ་ཚང་ཟེར་གྱི་ཡོད་རེད། དེ་ནི་རིགས་ལམ་སློབ་གཉེར་ཁང་ལོ་བཅུ་དྲུག་རིང་གི་རིས་མེད་དགེ་བཤེས་ཀྱི་སློབ་ཚན་ནང་ངོས་ལ་དེ་ཕར་ཕྱིན་དབུ་མ་མངོན་པ་མཛོད་ཚད་མ་འདུལ་བ་དང་རིས་མེད་སློབ་དཔོན་གྱི་སློབ་ཚན་སྦྱངས་ཚར་བ་ཡིན། ད་ལྟ་ང་གསང་སྔགས་འཛིན་གྲྭ་ལ་ཡོད། ངའི་ལོ་གསར་རྗེས་ལ་ལོ་གཉིས་རིང་གསང་སྔགས་བལྟ་གི་ཡིན། ངས་གསང་སྔགས་བལྟས་ཚར་ནས་རིགས་ལམ་སློབ་གཉེར་ཁང་གི་སློབ་ཚན་ཚང་མ་ཚར་གྱི་རེད། དེ་ནས་ཡང་ཁྱེད་རང་གིས་ད་སློབ་གཉེར་དེ་རྒྱ་གར་ནང་ལ་ད་ཕེབས་པའི་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་ཡོད་ན་ལགས། རྒྱུ་མཚན་གཙོ་བོ་ཟེར་ན་ང་ཉིས་སྟོང་གསུམ་ལོ་ཐེངས་དང་པོ་རྡ་རམ་ས་ལར་སླེབས་པ་ཡིན། སྐྱབས་མགོན་རིན་པོ་ཆེའི་གསུང་ཆོས་ཞུ་ཡག་གི་ཆེད་དུ། བྱས་ཙང་སྐྱབས་མགོན་རིན་པོ་ཆེ་གི་སྐུ་དྲུང་དུ་གསུང་ཆོས་ཞུས། དབང་ཞུས་པ་ཡིན། ཨེ་ཕྱིས་སུ་དབང་ཞུས་པའི་རྗེས་ལ་དེ་ཉིན་རེ་གི་ཉམས་ལེན་ག་འདྲས་བྱེད་དགོས་ཡོད་མེད་དེ་ར་ཞེ་དྲག་ཤེས་ཀྱི་ཡོད་མ་རེད་བྱས་ཙང་དེའི་སྐབས་སུ་ཡང་ང་བསམ་བློ་འཁོར་བྱུང། དེ་ནང་པའི་ཆོས་ཡག་པོ་སྦྱང་བ་ལ་དེ་ཕལ་ཆེར་བོད་སྐད་སྦྱང་ཐུབ་ན་དེ་ཡག་པོ་རེད་ཟེར་ང་དྲན་གྱི་འདུག་ཉིས་སྟོང་དགུ་ལོ་ང་རྡ་རམ་ས་ལ་བོད་སྐད་སྦྱང་གར་སླེབས་པ་ཡིན། ཨ་ནི། ཨ་ནི་ཅཱ་ལགས་ད་ལྟ་ཁྱེད་རང་གི་མཚན་ལ་ཨ་ནི་ཅཱ་ལགས་ཞུ་དུས་ཡང་དེ་ཨ་ནི་ཅཱ་ལགས་ཞེས་མཚན་འདི་གི་ཡང་འདི་གི་དོན་དག་མ་གསུངས་ན་ག་རེ་ཞུ་གི་རེད། ཨོ། ཨ་ནི་ཅཱ་ཟེར་ན་འདི་དངོས་གནས་རབ་ཏུ་བྱུང་གི་མིང་རེད། གང་ཡིན་ཟེར་ན་ཕཱ་ལི་དང Sanskrit རྒྱ་གར་སྐད་གཉིས་ཡོད་རེད་པ་ང་ཚོ་ནང་ཆོས་ཀྱི་གཞུང་མང་ཆེ་བ་ཕཱ་ལི་ཡང་ན Sanskrit ཐོག་ནས་ཀྱི་དེ་གི་ཡོད་རེད།

དང་པོ་སྦྱང་དུས་དངོས་གནས་ཀ་རོ་དུས་དཀའ་ངལ་འགའ་རུ་འཕྲད་སོང། གང་ཡིན་ཟེར་ན་དེ་དུས་ལོ་ཆེན་པོ་ཆགས་སོང་རེད་པ། བྱས་ཙང་དེའི་སྐབས་རེ་སྒྲ་གདངས་ཏག་ཏག་ཡོང་གི་མི་འདུག། ཨ་ནི་བོད་ཡིག་སྦྱང་བ་ལ་དེ་རེ་དག་ཆ་དངོས་གནས་རྙོག་དྲ་ཆེན་པོ་འདུག། སྔོན་འཇུག་ཡོད་མེད་སྐབས་རེ་སྔོན་འཇུག་ཡོད་ན་ཡང་དེའི་སྒྲ་གདངས་འགྱུར་བ་གཏང་གི་མི་འདུག་དེ་དངོས་གནས་ང་བྱས་པ་ཡིན་ན་དེ་དཀའ་ངལ་ཆེན་པོ་འདུག། ཡིན་ན་ཡང་དེ་སྐབས་ལ་རོགས་པ་ཡག་པོ་མང་པོ་འཕྲད་སོང། དཔེར་ན་ང་འཛིན་གྲྭ་བརྗེས་པ་ནི་འཛིན་གྲོགས་ཁ་ཤས་ང་ལ་རོགས་པ་དཔེ་ཡག་པོ་གནང་སོང། ཨ་ནི་ངའི་སྐད་ཆ་བཤད་རོགས་བྱེད་ཀྱི་ཡོད་རེད། དེ་ནོར་འཁྲུལ་ཤོར་བ་ཡིན་ན་ཁོང་ཚོས་བཟོ་བཅོས་བརྒྱབ་ཀྱི་རེད། ཁོང་ཚོ་ཡང་ང་ལ་ཡིག་གཟུགས་བསླབས། དཔེ་ཁྲིད་ཧ་མ་གོ་བ་ཡིན་ན་ཁོང་ཚོ་ཡང་འགྲེལ་བཤད་ཡག་པོ་བརྒྱབ་ཀྱི་ཡོད་རེད།

ཙང་འདི་ལ་བརྟེན་ནས་ང་རང་སོ་སོ་ནང་པ་ཡིན་པ་བརྩིས་ཡོད། ཕྱིས་སུ་མཐོ་སློབ་ལ་ཡོད་དུས་ང་ཚོ་ནང་ཆོས་ངོ་སྤྲོད་ཀྱི་ཚོགས་པ་གཅིག་ཡོད་རེད། ཨ་ནི་ང་ཚོགས་མི་ཡིན་ཙང་ནང་ཆོས་ཀྱི་སློབ་ཚན་ཞུ་ཡག་གི་གོ་སྐབས་མང་པོ་བྱུང་སོང། དེ་ནས་ནང་ཆོས་ལ་དོ་སྣང་ཤུགས་ཆེན་པོ་སླེབས་སོང། ལགས་འོ་ན་ད་དེ་ཁྱེད་རང་ད་ལོ་བཅུ་དྲུག་ཙམ་གྱི་རིས་མེད་དགེ་བཤེས་སློབ་གཉེར་དེ་ད་གྲུབ་འགྲོ་ཡོད་རེད་ད་ལོ་གཉིས་མ་གཏོགས་རེད་བ་ལགས་འདི་གྲུབ་ཚར་བའི་རྗེས་ལ་ཁྱེད་རང་གི་དམིགས་བསལ་གྱི་ལས་འཆར་དང་དམིགས་ཡུལ་འདྲ་ག་རེ་ཡོད་ན་ལགས། ནང་ཆོས་སྦྱང་བ་དེ་གཙོ་བོ་སོ་སོ་གྱི་སེམས་རྒྱུད་འདུལ་བ་དང། མི་གཞན་པ་ལ་ཕན་ཡག་གི་ཆེད་དུ་དེ་ཡིན་ང་དེ་འདྲ་དྲན་གྱི་འདུག་བྱས་ཙང་ངའི་རེ་བ་ལ་ང་འདི་ལ་གང་སྦྱངས་པ་དེ

རེད་རེད་འདི་དཀའ་རྙོག་ཏོག་ཙམ་བྱུང་སོང་མ་གཞི་ནས་ཕྱི་རྒྱལ་བ་གི་དཀའ་རྙོག་དེ་ཚོ་སྡོམ་བརྒྱབ་པ་ཡིན་ན་གསུམ་ཡོད་རེད་དང་པོ་འཕྲོད་བསྟེན་གི་དཀའ་རྙོག་ཨ་ནི་གཉིས་པ་དཔལ་འབྱོར་གི་དཀའ་རྙོག་ཨ་ནི་གསུམ་པ་སེམས་ཁམས་ཀྱི་དཀའ་རྙོག་བྱས་ཙང་དང་པོ་དེ་འཕྲོད་བསྟེན་གི་དཀའ་རྙོག་ཟེར་ན་སྐབས་རེ་གནམ་གཤིས་ས་ཆ་ཁ་ལག་འཕྲོད་ཀྱི་མི་འདུག་བྱས་ཙང་ང་ཡིན་ན་ང་དངོས་གནས་ཀྱི་དེ་སྟབས་ཡག་ང་དང་མཉམ་དུ་ཕ་གཅིག་མ་གཅིག་གི་ཨ་ཅག་གཅིག་ཡོད་རེད་བྱས་ཙང་ནད་པ་ཆགས་པ་ཡིན་ན་ཨ་ཅག་ང་ལ་དངོས་གནས་ཧང་སང་ཡག་པོ་རོགས་པ་ཡག་པོ་གནང་གི་འདུག་ཨ་ནི་དང་པོ་སླེབས་དུས་ཡང་ཡང་ནས་ཡང་དུ་ན་གི་འདུག་ལོ་གཉིས་རིང་ཨ་ནི་དེའི་རྗེས་ལ་ག་ལེ་ག་ལེ་གཟུགས་པོ་ཡག་པོ་ཆགས་ནས་དེ་ཙམ་བསྡད་ཐུབ་པ་རེད་དང་པོ་སླེབས་དུས་ཡང་ཁ་ལག་བཟོ་ཤེས་ཀྱི་མེད་པ་ཨ་ལག་ཁྲག་གི་ཁ་ལག་འཕྲོད་ཀྱི་མི་འདུག་སོ་སོ་ཁ་ལག་བཟོ་དགོས་པ་ཆགས་ཀྱི་རེད་དང་པོ་ཁ་ལག་དངོས་གནས་ཡག་པོ་བཟོ་ཐུབ་ཀྱི་མི་འདུག་ཡག་པོ་མེད་ན་ཡང་ཟ་དགོས་རེད་ཨའི།

རོགས་པ་དཔེ་ཡག་པོ་གནང་གི་འདུག་སྤྱིར་བཏང་འགྲོ་སོང་གི་ཐོག་ནས་ངའི་དཀའ་རྙོག་ཏོག་ཙམ་ཉུང་བ་རེད་དྲན་གི་འདུག་ཨ་ནི་གསུམ་པ་སེམས་ཁམས་ཀྱི་དཀའ་རྙོག་རང་གཅིག་པོ་ཡོད་དུས་སོ་སོ་གཡས་གཡོན་རོགས་པ་ཞེ་དྲག་མེད་པ། བྱས་ཙང་སྐབས་རེ་རོགས་པ་དགོས་དུས་སུ་ལ་རོགས་པ་ཞུ་དགོས་རེད་བ་ཨ་ནི་ད་དཔེ་ཆ་སྦྱངས་པའི་སྐབས་ལ་སྐབས་རེ་སེམས་ཤུགས་ཆག་གི་འདུག་ང་ཤེས་ཀྱི་མི་འདུག་ཡང་རིག་པ་ཡག་པོ་མི་འདུག་བློ་འཛིན་ཡོང་གི་མི་འདུག་སྐབས་རེ་བསམ་བློ་དེ་འདྲ་འཁོར་གི་འདུག་སེམས་ཁམས་ཀྱི་ཐོག་ནས་དཀའ་རྙོག་འཕྲད་པའི་སྐབས་ལ

བྱས་པ་ནི་ག་ལེ་ག་ལེ་བསམ་བློ་བཏང་ཡང་ན་མི་གཞན་པ་ལ་སྐད་ཆ་དྲིས་དགེ་བའི་བཤེས་གཉེན་ལ་བཀའ་སློབ་ཞུ་ཨ་ནི་འགྲོ་ས་ཏན་ཏན་ཡོད་རེད། བྱས་པ་ནི་བསམ་བློ་དེ་འདི་ནང་བཞིན་གུ་ཡངས་པོ་བཏང་ཐུབ་པ་རེད། ཏན་ཏན་རེད་ལགས་ནི་བྱ་ལ། དེ་རིང་ང་ཚོ་དུས་ཚོད་རྐྱེན་པས་དེ་མཚམས་བཞག་ཡིན་དེ་རིང་གི་བཅར་འདྲི་ལེ་ཚན་འདི་ནང་ལ་མཉམ་ཞུགས་གནང་བ་ཐུགས་རྗེ་གནང། ཨོ་ཐུགས་རྗེ་གནང་བཀའ་དྲིན་ཆེ། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་སའི་གནས་རྡོ་རྗེ་གདན་གྱི་གནས་བཤད་བདུན་སྔོན་མའི་འཕྲོས་ནས་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་བདུན་སྔོན་མར་སྙན་སྒྲོན་ཞུས་པ་བཞིན། རྒྱ་གར་ནང་གི་ནང་པའི་གནས་བཤད་སྐོར་ལ་མཁས་དབང་དགེ་འདུན་ཆོས་འཕེལ་དང། རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་དང་ཆག་ལོའི་རྣམ་ཐར་ལ་བྱུང་བའི། རྡོ་རྗེ་གདན་སོགས་པའི་གནས་བཤད་ནས་བདུན་སྔོན་མའི་འཕྲོས་ནས་རྡོ་རྗེ་གདན་གྱི་གནས་བཤད་དེ་མུ་མཐུད་སྙན་སྒྲོན་ཞུ་གི་ཡིན། དེ་ལ་རྡོ་རྗེ་གདན་ནི་གནས་འདི་ཀུན་གཙོ་བོ་ཡིན་པས་ཅུང་ཙམ་ཞིབ་པར་བཤད་ན། དེ་ཡང་གན་དྷོ་ལ་འདི་ཐོག་མར་བྲམ་ཟེ་མོ་ཛ་སའི་བུ་ཆུང་གིས་བཞེངས་ཀྱང་ཟེར། ཆོས་རྒྱལ་མྱ་ངན་མེད་ཀྱིས་ཡིན་ཡང་ཟེར། གང་ལྟར་ཀྱང་བར་སྐབས་ཤིག་ན་ཤིན་ཏུ་ཉམས་ཆགས་སུ་གྱུར་བ་ལས། མ་ག་དྷའི་ཁྱིམ་བདག་འཆི་མེད་བྱ་བ་ཞིག་གིས་ཞིག་གསོས་བགྱིས་ཏེ། ད་བར་ལོ་སྟོང་ཕྲག་ལྷག་ཙམ་སོང། དེ་ནས་སླར་ཡང་ཉམས་པ་ན། འབར་མའི་ཡུལ་གྱི་ནང་པ་རྣམས་ནས་ཞིག་གསོས་བགྱིས་ཏེ། ད་བར་ལོ་དྲུག་བརྒྱ་ལྷག་སོང། དེ་ནས་སླར་ཡང་རྒྱ་གར་གཞུང་ནས། སྒོར་ཉིས་འབུམ་ལྷག་གི་འགྲོ་སོང་བཏང་སྟེ་ས་བསལ་ཅིང་ཞིག་རལ་བཟོ་བཅོས་མཛད་པ་དང། བདག་ཅག་གི་སྟོན་པ་ཡོངས་སུ་མྱ་ངན་ལས་འདས་ཏེ་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་ལ་སླར་ཡང་རྒྱ་གར་གཞུང་དང་རྒྱ་གར་བྱང་ཆུབ་ཆོས་ཚོགས་ཐུན་མོང་ནས་འགྲོ་གྲོན་རྒྱ་ཆེ་བཏང་སྟེ་ཁོར་ཡུག་དང་བཅས་པ་ཉམས་གསོ་ལེགས་པར་མཛད་ཡོད། དབུས་ཀྱི་གན་དྷོའི་དབུ་རྩེའི་མཆོད་རྟེན་ཆུང་ངུ་དེ་ཀླུ་སྒྲུབ་ཀྱིས་བཞེངས་ཤིང་ནང་དུ་སྟོན་པའི་རིང་བསྲེལ་བྲེ་གང་བཞུགས། ལྷ་ཁང་སྟེང་འོག་གཉིས་ཡོད་པའི་སྟེང་མ་དེའི་ནང་དུ་རང་རེའི་ལྷ་སའི་ཇོ་བོ་སྔོན་བཞུགས་པར་གྲགས། སྐོར་ལམ་གྱི་དྲ་མིག་དེ་དག་ཀྱང་ཀླུ་སྒྲུབ་ཀྱིས་བཞེངས། ཀ་བ་དེ་དག་གི་སྟེང་ན་མགོན་པོའི་ཞལ་བརྒྱད་དང་སྒྲོལ་མའི་ཞལ་བརྒྱད་ཡོད་པ་མི་གཅིག་གིས་དེ་ཐམས་ཅད་མཐོང་ན་དངོས་གྲུབ་སྣ་རེ་ཐོབ་ཟེར། དེ་དག་ནི་ཀ་བའི་ནང་ངོས། པད་སྐོར་གྱི་དཀྱིལ་ན་མིའི་གདོང་ལྟ་བུ་ཡོད་པ་དེ་རྣམས་ཡིན། དེ་ལ་སྟོན་པ་སངས་རྒྱས་ནས་བདུན་ཕྲག་དང་པོ་ལ་བྱང་ཆུབ་ཤིང་ལ་སྤྱན་མ་བཙུམས་པར་བཞུགས་པའི་སྐུ་བརྙན་ནི་བྱང་ཆུབ་ཤིང་གི་ཐད་ཀྱི་མཆོད་རྟེན་ནང་ན་བཞུགས་པ་དེ་ཡིན་ལ། བདུན་གཉིས་པར་དང་པོ་བཞེངས་པའི་ཤུལ་དུ་ཞབས་རྗེས་ཆ་གཅིག། དེ་ནས་གོམ་པ་དོར་བའི་ཤུལ་ཞབས་གཡས་གཡོན་ཡ་སྤེལ་བ་ལྔ། སླར་ཡང་ཡུད་ཙམ་བཞེངས་སར་ཞབས་རྗེས་ཆ་གཅིག་བཅས་རྡོ་བདུན་གྱི་སྟེང་དུ་ཡོད་པ་ལས་དེང་སང་ཡ་གཉིས་དང་ཆ་གཅིག་སྟེ་གསུམ་ཙམ་ཡོད། དེ་ནས་ཞབས་བཅགས་པའི་ཤུལ་སྒོ་ལམ་འཆག་གི་སྟེགས་རིང་པོའི་སྟེང་ན་པདྨའི་ཕྲེང་བ་བཅུ་གཉིས་ཡོད། བྱང་ངོས་དྲྭ་མིག་གི་ཕྱི་རོལ་དུ་མཆོད་རྟེན་ཆུང་ངུ་བུ་ག་ཡོད་པ་དེ་དག་ནང་ན་དགྲ་བཅོམ་མང་པོའི་གདུང་བཞུགས་ཤིང་སྐྲ་སེན་སོགས་དེར་འཕངས་ན་ངན་སོང་གི་སྐྱེ་སྒོ་ཁེགས་པར་བཤད། མཆོད་རྟེན་གྱི་ཤར་ཕྱོགས་ར་བའི་འདབས་ན་དབུས་མ་དང་དབྱིབས་འདྲ་བའི་མཆོད་རྟེན་ཆེན་པོ་ཞིག་ཡོད་པ་དེ་སྟོན་པ་དང་པོར་བྱོན་སྐབས་དེར་བཞུགས་ཏེ། ཞལ་ནས་འོད་ཟེར་འཕྲོས་ནས། བྱང་ཆུབ་ཤིང་དངོས་མ་ཡིན་པ་གཞན་རྣམས་བསྲེགས་པའི་གནས་ཡིན། དེ་ལ་འོད་ཟེར་འཕྲོ་བའི་གན་དྷོ་ལ་ཟེར། དེ་ལྟར་ཤིང་ཚིག་པ་རྣམས་ཀྱི་སོལ་བ་སྤུངས་པའི་སར་ཨར་ཀ་བོ་དྷི་བྱ་བའི་བྱང་ཆུབ་ཤིང་སྐྱེས་པ། ད་ལྟ་བྱང་ངོས་སྐོར་ལམ་གྱི་ཕྱི་ན་ཡོད་པ་དེ་ཡིན། ཤིང་དེའི་རྩར་ར་ས་ཀུ་ལའི་ཁྲོན་པ་ཡོད། དེའི་ཆུ་སྟོན་པའི་རྫུ་འཕྲུལ་གྱིས་དངུལ་ཆུར་བྱིན་གྱིས་བརླབས་པས་འཐུངས་ན་ཕོ་ནད་དྲག་ཟེར། ཁྲོན་པ་མ་བྲུས་ཀྱང་ཁ་ཁྱེར་གསལ་བར་ཡོད། འོན་ཀྱང་ལོ་ཤས་འདིའི་འོག་ཏུ་འདག་ཞལ་བྱས་ཟིན་འདུག་མཆོད་རྟེན་དབུས་མའི་ལྷོ་ངོར་ས་སྟེགས་ཤིན་ཏུ་ཡངས་པ་ཞིག་ཡོད་ས་དེར། སྟོན་པའི་བཞུགས་སྟན་གྱི་རྩྭ་རྣམས་བོར། དེར་སྔོན་མཆོད་རྟེན་དབུས་ཀྱི་འདི་དང་འདྲ་བའི་ཆེན་པོ་ཞིག་ཡོད་པ་ཡིན། ར་བའི་ཕྱི་རོལ་ཤར་གྱི་དུར་ཁྲོད་ནང་གི་དཀྱིལ་འཁོར་དེ། སློབ་དཔོན་སངས་རྒྱས་ཡེ་ཤེས་ཀྱིས་རྡོ་ལ་བཞེངས་པའི་དུས་འཁོར་བློས་བསླངས་རྡོ་རྗེ་གདན་དུ་ཡོད་ཅེས་རང་རེའི་ལོ་རྒྱུས་འགའ་ལས་བྱུང་བ་དེ་ཡིན་ནམ་སྙམ། འདི་ཙམ་ཞིག་ཆག་ལོ་དང་བཅོམ་ལྡན་རིག་རལ་སོགས་ཀྱི་གསུང་དང་ཡང་ལེགས་པར་འབྱོར་བས་ཡིད་ཆེས་པའི་གནས་ཡིན་ལ་གཞན་མང་དུ་བཤད་པར་དཀའ། དེ་ཡང། ཆག་ལོ་ཆོས་དཔལ་སོགས་བྱོན་སྐབས་གཙུག་ལག་དེང་དར་རྒྱས་ཀྱི་སྐབས་ཡིན་ལ། དགེ་སློང་སུམ་བརྒྱ་ཙམ་རེ་རྒྱུན་དུ་དཀོན་གཉེར་གྱི་ཚུལ་དུ་བཞུགས་སྐོར་སོགས་ཆག་ལོའི་རྣམ་ཐར་བླ་མའི་གསུང་དྲི་མ་མེད་པ་བསྒྲིགས་པ་ཞེས་པའི་ནང་ལ་གསལ་བ་གཤམ་གསལ། མ་ག་དྷའི་བྱེ་བྲག་དཀྵིན་ཞེས་པ་ལྷོ་ཕྱོགས་ཀྱི་རྒྱུད་ཅེས་པ་ན་བཛྲཱ་སན། རྡོ་རྗེ་གདན་ཡོད། བྱ་རྒོད་ཕུང་པོའི་རི་དང། ནཱ་ལེནྡྲ་དང་རྒྱལ་པོའི་ཁབ་དང། འོད་མའི་ཚལ་ཡོད། བི་ཀྲ་མ་ཤི་ལ་སོགས་ཆོས་རྗེ་གོང་མའི་དྲུང་དང། ཁ་ཆེ་པཎ་ཆེན་གྱི་དུས་ན་ཡོད་པ་ན་ཆོས་རྗེ་བྱོན་པ་ན་གར་ལོག་གིས་རྨང་རྡོའང་བཏོན་ཏེ་ཆུ་བོ་གངྒཱ་ལ་བསྐྱུར་ནས་མི་འདུག་གསུངས། བླ་མ་ཆོས་རྗེ་རྡོ་རྗེ་གདན་དུ་བྱོན་པའི་དུས་སུ་མི་གཅིག་ཀྱང་མི་འདུག་པ་ལ། གྲོགས་བཙུན་པ་བཞི་ཡོད་པའི་རྒྱུས་ཅན་གཅིག་ན་རེ་མ་ལེགས་གར་ལོག་གིས་ཉེན་ནས་བྲོས་པ་ཡིན་ཟེར། བྱང་ཆུབ་ཆེན་པོའི་སྐུ་དེའི་སྒོ་སོ་ཕག་གིས་ལེགས་པར་བརྩིགས་ནས་ཞལ་ཞལ་བྱས། དེའི་སར་སྐུ་གཅིག་བཞག་སྟེ་བརྫུས་མ་སྐུ་ཚབ་ཏུ་བྱས། ཕྱི་སྒོ་ལའང་འདག་ཞལ་བརྒྱབ་ནས་དེར་བྱང་ཆུབ་ཆེན་པོའི་སྐུ་གཅིག་བྲིས་པས། དེ་མུ་སྟེགས་པ་རྣམས་ཀྱིས་མི་བཤིག་པའི་ཐབས་བྱས་འདུག་པས་རང་རེ་ལྔ་པོའང་སྡོད་མི་ནུས་དུས་འབྲོས་དགོས་ཟེར་བ་ན་ཉིན་ལམ་རིང་ལ་ཚད་པ་ཆེ། སྐུ་བསྙེལ་མུན་སྲོས་པས་དེར་ལུས་ཏེ་གཟིམས་སུ་སོང། གར་ལོག་བྱུང་ན་མི་ཚོར་བར་འདུག་གསུངས། ནམ་ལངས་ནས་བྱང་ཕྱོགས་ལ་ཤིང་རྟ་དྲངས་པའི་རྗེས་སུ། འབྲངས་ནས་བྲོས་ནས། ཞག་བཅུ་བདུན་སྐུ་དེའི་ཞལ་མ་མཐོང་གསུངས། དེའི་དུས་སུ་ཡང་བུད་མེད་ཅིག་བྱུང་ནས་གར་ལོག་ཐག་རིང་པོ་ཞིག་ཏུ་སོང་ནས་མེད་ཟེར། གཏམ་སྙན་མོ་གྲགས་སོ། དེ་ནས་རྡོ་རྗེ་གདན་དུ་བྱོན་ནས། ཇོ་བོ་བྱང་ཆུབ་ཆེན་པོའི་སྐུ་ལ་གསོལ་བ་བཏབ་བསྐོར་བ་མཛད་ཅིང་བཞུགས་པ་ལ། ཉིན་གཅིག་རྒྱལ་པོ་ནགས་ནས་བྱོན་པ་ཡོད་དོ་ཟེར་བ་གྲགས་ཙ་ན་རྡོ་རྗེ་གདན་དུ་བཞུགས་པ་ཡུལ་མ་ག་དྷ་ཞིག་གི་བདག་པོ་རྒྱལ་པོ་བུདྡྷ་སེ་ན་སངས་རྒྱས་སྡེ་ཞེས་པ་བཅོམ་ལྡན་འདས་ཀྱི་ཞང་པོའི་བརྒྱུད་པ་རྒྱལ་པོ་ལྷ་བརྟན་གྱི་རིགས་ཤིག་གདའ་བ་དེ། ནགས་ཁྲོད་ནས་བྱོན་པའི་ལམ་དུ་ཆོས་རྗེ་གྲོགས་རབ་ཏུ་བྱུང་བ་བཞི་དང་བཙུན་པ་ལྔ་བཞུགས་པ་ལ་རྒྱལ་པོ་དེ་གླང་པོ་ཆེའི་ལོགས་ན་སྒྲོམ་གཅིག་ཡོད་པ་མཐོ་དམན་ཁང་པ་ཐོག་དཔངས་འབྲིང་པོ་ཙམ་ཞིག་གི་སྟེང་ན་རིན་པོ་ཆེའི་ཁྲི་བ་སོའི་རྒྱན་གྱིས་བརྒྱན་པ་ལ། དར་དཀར་གྱི་པྲོག་ཞུ་དང་རྒྱན་སྣ་ཚོགས་ཀྱིས་བརྒྱན་པར་བཞུགས་པ། གྲི་མཚོན་དང་མདའ་མདུང་ཐམས་ཅད་ཀྱི་རྩེ་མོ་གནམ་དུ་བསྟན་པས་དམག་ལྔ་བརྒྱས་བསྐོར་བ། མི་གཉིས་ཀྱིས་གླང་པོ་ཆེའི་སྣ་ནས་ལྕགས་ཀྱུས་དྲངས་པའི་ཕྱི་ན། ཚུར་འོང་ཞིང་བྱོན་ནོ། རྒྱལ་པོས། ཆོས་རྗེ་བ་ལྔ་པོ་རྒྱང་ནས་གཟིགས་པ་དང། དེ་མ་ཐག་ཏུ་རྒྱལ་པོ་ཉིད་ཀྱིས་དར་གྱི་ཞྭ་དེ་ཕུད་ཀྱིས་ཕུད་པས། ཆོས་རྗེའི་ཐུགས་ལ་རྒྱལ་པོས་ཅི་མཛད་དམ་སྙམ་པ་བྱུང་གསུངས། དེ་ནས་རྗེའི་དྲུང་དུ་སླེབ་པ་དང། ལྕགས་ཀྱུ་དེས་སྣ་རྩ་ནས་བཟུང་སྟེ། མི་ལྔས་རྒྱལ་པོ་གླང་པོ་ཆེའི་སྟེང་ནས་ལོགས་ལ་འབྲེང་ཐག་གི་སྐས་ལས་ཤོད་དུ་ཕབ་སྟེ། རྒྱལ་པོས་ཆོས་རྗེ་བ་ལྔ་པོ་ལ་ཕྱག་འཚལ་ཞིང། རཱ་ཧུ་ལ་ཧེ། བན་དྷ་ན་མ། ཀྱེ། ཇོ་བོ་ལ་ཕྱག་འཚལ་བྱེད་པར། རྒྱ་གར་གྱི་རྒྱལ་པོ་ཆེན་པོ་དེ་འདྲ་བ་ཡང། རབ་ཏུ་བྱུང་བ་ལ་ཕྱག་བཙལ་ཏེ། བོད་བ་ལང་ཡིན་པས་དེ་འདྲ་མི་ཤེས་གསུངས་སོ། ད་དུས་ཚོད་ལ་རྩ་འཛིན་གྱིས། དེ་རིང་གི་རྡོ་རྗེ་གདན་གྱི་གནས་བཤད་དེ་དེ་ཙམ་ལ་མཚམས་བཞག་ནས། བདུན་རྗེས་མར་གནས་བཤད་དེ་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་པས། དེ་དོན་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་གཏོང་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། འཛམ་གླིང་ནང་གི་ས་ཕྱོགས་གང་ས་ནས་བོད་དོན་རྒྱབ་སྐྱོར་བ་སྟོང་ཕྲག་བདུན་ལྷག་གིས་དབྱིན་ཇིའི་གཞུང་གཙོས་པའི་ཕྱི་རྒྱལ་རྒྱལ་ཁབ་ཁག་གི་གཞུང་གི་སྐུ་ཚབ་ལ་ཞུ་སྐུལ་བྱས་པ་བརྒྱུད། གཟའ་འཁོར་རྗེས་མར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་གནང་སྐབས་ངེས་པར་དུ། བོད་ཀྱི་གནད་དོན་ཐོག་དྲི་རྩད་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་པ་རེད་འདུག། རིང་མིན་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་དུས་བཀག་བསྐྱར་ཞིབ་གནང་གི་ཡོད་པ་ལྟར་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་མར་ཁོ་རུ་བྷི་ཡོ་དང་ཐིམ་ཀེན། Jeff Merkley། མཱ་ཤཱ་མེག་པླན་བཅས་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཀིན་མཆོག་ལ་རེ་སྐུལ་ཕྱག་བྲིས་ཤིག་ཕུལ་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལྷན་ཁང་གིས་དྲ་རྒྱའི་ཐོག་རྒྱ་གར་ནང་གི་སྡེ་ཁག་དང་བླངས་འཕྲོད་བསྟེན་ཞབས་ཞུ་ཚོགས་པ་ཁག་གི་སྒྲིག་གཞི་བསྐྱར་ཞིབ་ཀྱི་ཚོགས་འདུ་ཞིག་ཕྱི་ཚེས་བཅུ་བདུན་དང་ཕྱི་ཚེས་བཅོ་བརྒྱད་ཉིན་གཉིས་རིང་གནང་བའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག། ཨ་ཉག་སེང་སྒྲ་ལགས་ཀྱི་ཞུ་གཏུག་ལ་བཟང་ཕྱོགས་ཀྱི་གྲུབ་འབྲས་གང་ཡང་སོན་མེད་པ་ཁོང་གི་ཁྲིམས་རྩོད་པས་སྤྱི་བསྒྲགས་བྱས་འདུག་ཐའེ་ཝན་གྱི་རྒྱ་ནག་ལས་དོན་ལྷན་ཁང་གིས་ཐའེ་ཝན་གྱི་མི་སེར་རྣམས་རྒྱ་ནག་ལ་སྐྱོད་སྐབས་གང་བྱུང་འཛིན་བཟུང་དང་དོ་དམ་བྱེད་པའི་ཉེན་ཁ་ཡོད་པའི་ཉེན་བརྡ་བཏང་གནང་ཡོད་པའི་གནས་ཚུལ་ཐོན་བཞག། རྒྱ་གར་དང་རྒྱ་ནག་གཉིས་ཀྱི་ས་མཚམས་ཞི་བདེའི་ངང་གནས་པ་ཡིན་ན། རྒྱ་གར་ནང་རྒྱ་ནག་གི་མ་འཛུགས་ཀྱི་ལས་དོན་ལ་རྒྱ་གར་གཞུང་ནས་ཞིབ་བཤེར་ཤུགས་ཆེ་བྱེད་རྒྱུ་དེ་ཇེ་ཡང་དུ་གཏོང་སྲིད་ཡིན་པ་རེད་འདུག་ཐའེ་ཝན་ནང་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་གནང་བའི་རྗེས། རྒྱ་ནག་གིས་ཐའེ་ཝན་གྱི་མཚོ་ཁར་མཁའ་དམག་གི་གནམ་གྲུ་གྲངས་བཅོ་བརྒྱད་བཏང་ནས་སྐོར་གཡེང་གི་དམག་སྦྱོང་བྱས་ཡོད་པའི་སྐོར་ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གིས་བརྗོད་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།